ལྷ་མ་ཡིན་གྱི་གནས་རིགས་ལ་བསམ་སྟེ་འཁོར་བའི་ཉེས་དམིགས་སྒོམ་རྒྱུ་དང། ལྷ་ཡི་གནས་རིགས་ལ་བསམ་སྟེ་ད་འཁོར་བའི་ཉེས་དམིགས་སྒོམ་རྒྱུ་ཡོད་པའི་ནང་ནས། ད་མི་ཡི་གནས་རིགས་རེད། མི་ཡི་གནས་རིགས་དེ་ལ། ད་སྤྱིར་མི་ཡི་ལུས་ཅིག་ཐོབ་ནས་བཟུང་སྟེ། ད་གཅིག་མ་ངན་སོང་གསུམ་གྱི། དེ་ནས། གནས་རིས་ཀྱི་སྡུག་བསྔལ་ལ་བསམ་འོང་དུས་ད་མི་ཡི་གནས་རིས་ཀྱི་སྡུག་བསྔལ་དེ། ད་སྡུག་བསྔལ་ཆུང་ངུ་ཆགས་འདུག་གི་རེད། ངན་སོང་གསུམ་གྱི་སྡུག་བསྔལ་ལ་བསམ་མནོ་བཏང་འོང་དུས་ད་མི་ཡི་སྡུག་བསྔལ་ཟེར་ཡ་འདི་ཡང་ད་ངོ་མ་བདེ་བ་འདྲ་བོ་དེ་ཟེར་ཡ་རེད་མ་གཏོགས་པ་གི་ད་ངན་སོང་གསུམ་གྱི་སྡུག་བསྔལ་གྱི་ད་ཕྱོགས་སུ་གཏོགས་པ་འདྲ་བོ་ཅན་ཅིག་ཡོང་གི་ཡོད་རེད་པས་ཟེར་ན་དེ་ཡོང་གི་མེད་གསུང་རྒྱུ་རེད། དེ་ཕྱིར་ངན་སོང་གསུམ་གྱི་སྡུག་བསྔལ་ལ་བསམ་མནོ་བཏང་འོང་དུས་ད་མིའི་སྡུག་བསྔལ་ཟེར་རྒྱུ་དེ་འདྲས་ཡང། ད་སྡུག་བསྔལ་གྱི་ད་ཕྱོགས་སུ་གཏོགས་པར་མ་ཡིན་པ་ངོ་མ་ད་ངན་སོང་གསུམ་གྱི་སྡུག་བསྔལ་ལ་ལྟོས་འོང་དུས་ཁོ་བདེ་བའི་ཕྱོགས་གཏོགས་འདྲ་བོ་ཅན་ཅིག་ཆགས་འདུག་ཡོད་རེད། ཡང། ད་ད་ལྟ་མཐོ་རིས་ཀྱི་མཐོ་རིས་ཀྱི་དབང་དུ་གཏོང་དུས་ནི། དེ་ནི་དཔེར་ན། ལྷ་ཡི་སྡུག་བསྔལ་ལས་ཀྱང་ད་ལྷ་མ་ཡིན་གྱི་སྡུག་བསྔལ་དེ་ཆེ་འདུག་ཡོད་རེད། ལྷ་མ་ཡིན་གྱི་སྡུག་བསྔལ་ལས་ཀྱང་ཨེ་ནི་མིའི་སྡུག་བསྔལ་དེ་ཡང་ཆེ་འདུག་གི་ཡོད་གསུང་བ་རེད། དེ་བྱེད་དུས་ད་ངོ་མ་གཅིག་མཐོ་རིས་ལྷ་དང་ལྷ་མ་ཡིན་ལ་བསམ་མནོ་གཏོང་ཞོར་དུ་ནི་དེ་ནི་མིའི་སྡུག་བསྔལ་དེ་འདྲས་ཡང་ད་སྡུག་བསྔལ་ཆེན་པོ་ཅན་ཅིག་ཆགས་འདུག་གི་ཡོད་རེད། ད་མ་ངན་སོང་གསུམ་ལ་ལྟོས་འོང་ན་ནི་དེ་ནི་མིའི་སྡུག་བསྔལ་དེ་འདྲས་ཡང་ད་སྡུག་བསྔལ། ཆུང་ངུ་ཟེར་ན་འདྲ། ངོ་མ་ཅིག་ངན་སོང་གསུམ་གྱི་སྡུག་བསྔལ་གྱི་ད་ཕྱོགས་སུ་གཏོགས་ཐུབ་པ་འདྲ་བོ་ཅིག་ཡིན་རེད་པས་ཟེར་ན་ད་མིའི་སྡུག་བསྔལ་དེ་ངན་སོང་གསུམ་གྱི་སྡུག་བསྔལ་གྱི་ཕྱོགས་སུ་གཏོགས་མི་ཐུབ་པ། ད་ངན་སོང་གསུམ་གྱི་སྡུག་བསྔལ་ལ་ལྟོས་ཞོར་ད་ཧ་ལམ་བདེ་བ་ཡིན་ཟེར་ན་ཡང་ཆོག་དོན་གྱི་ཅན་ཅིག་ཡིན་འདུག་གི་རེད། དེ་ཡིན་དུས་ད་ང་ཚོའི་འཁོར་བ་ལ་ད་ཞེན་ཅིང་ཆགས་ཟེར་རྒྱུ་ར་ཞེན་ཅིང་ཆགས་རྒྱུ་དེ། དེ་ནི་ཡང། མཐོ་རིས་ཀྱི་གནས་སྐབས། ད་མཐོ་རིས་ཀྱི་གནས་སྐབས་ལ། དེ་ནི་ཞེན་ཅིང་ཆགས་བསྡད་ཀྱི་ཡོད་རེད། དེ་རེད་མ་གཏོགས་མ་ངན་སོང་གསུམ་གྱི་གནས་སྐབས་ལ་ད་ག་དུས་ཡང་ཞེན་ཅིང་ཆགས་ཀྱི་ཡོད་མ་རེད། དེ་བྱེད་དུས། ད་མཐོ་རིས་གསུམ་གྱི་གནས་སྐབས་དེ་ལ་ཞེན་ཅིང་ཆགས་བསྡད་ཀྱི་རེད་ཞེན་ཅིང་ཆགས་བསྡད་རྒྱུ་དེ་འདྲས་ཡང། ད་ངན་སོང་གསུམ་ལ་ལྟོས་ཞོར་དུ་མཐོ་རིས་གསུམ་དེ་འདྲས་ཡང་བདེ་བ། ད་བདེ་བའི་ཕྱོགས་སུ་གཏོགས་བཞག་རྒྱུ། མཐོ་རིས་ཀྱི་སྡུག་བསྔལ་དེ་འདྲས་ཡང་ད་ངོ་མ་ངན་སོང་གསུམ་གྱི་སྡུག་བསྔལ་ལ་ལྟོས་འོང་དུས་ད་སྡུག་བསྔལ་མ་ཡིན་པ་གི། ད་བདེ་བའི་ཕྱོགས་སུ་གཏོགས་པ་འདྲ་པོ་ཅན་གྱི་ཆགས་སྡོད་ཀྱི་རེད། དེ་ཡིན་དུས། ད་མཐོ་རིས་ཀྱི། གནས་དེ་ཚོ་ལ་དེ་ང་ཚོས་ཞེན་ཅིང་ཆགས་སྡོད་ཀྱི་རེད། ཚེ་འདིའི། འདི་སྣང་ལ་ཞེན་ཅིང་ཆགས་ཟེར་རྒྱུ་དེ་འདྲས་ཡང་མཐོ་རིས་ཀྱི་གནས་ལ་ཞེན་ཅིང་ཆགས་སྡོད་ཀྱི་ཡོད་རེད། ཚེ་ཕྱི་མ་དང་འཁོར་བའི་གནས་རིགས་ལ་ཞེན་ཅིང་ཆགས་ཟེར་རྒྱུ་དེ་འདྲས་ཡང་མཐོ་རིས་ཀྱི་གནས་རིགས་ལ་ཞེན་ཅིང་ཆགས་སྡོད་ཀྱི་རེད། དེ་བྱེད་དུས་ད་ངོ་མ་གཅིག། ཆོས་པ་རྣམ་པར་དག་པ་ཅན་གྱི། དེ་ནི་ཡོང་བར་བྱེད་པ་ལ། དེ་ནི་འདི་དང་ཕྱི་མ། དེ་ནི་འཁོར་བའི་གནས་རིགས་ལ་ཞེན་ཅིང་ཆགས་པ་དང་བྲལ་དགོས་ཀྱི་ཡོད་གསུངས་རོགས། དེ་གསུངས་དུས་གཅིག་དེ་འདྲས་ཡང་མཐོ་རིས་ཀྱི།

ད་སྡུག་བསྔལ་ཡིན་པ་ངོ་མི་ཤེས་མཁན་ད་དེ་འདྲས་ཅིག་ཆགས་སྡོད་ཀྱི་ཡོད་རེད། མིའི་གནས་རིས་དེ་ལ་ཡང་སྡུག་བསྔལ་བསམ་གྱིས་མི་ཁྱབ་པ་ཡོད་བསྡད་ན་ཡང་དེ་ཡོད་པ་ལ་ཡོད་པར་ཧ་མ་གོ་ནས་ད་དུང་མིའི་གནས་རིས་དེ་ཚོ་ལ་དེ་འདྲས་ཞེན་ཅིང་ཆགས་ཀྱི་བློ་དེ་དེ་འདྲས་སྐྱེ་སྡོད་ཀྱི་ཡོད་གསུང་བ་རེད། ད་སྡུག་བསྔལ་ལ་སྡུག་བསྔལ་ཡིན་པ་ཧ་མ་གོ་མཁན་ད་ག་འདི་འདྲ་བོ་ཅིག་དཔེ་རྒྱག་གི་ཡོད་རེད་ཟེར་ན། ད་སེམས་རྣལ་དུ་མི་གནས་པའི་སྨྱོན་པ་ལྟ་བུ་ཅན་གྱི་ལའང་བཞག་ཆོག་གི་རེད། ད་སེམས་རྣལ་དུ་མི་གནས་པའི་གི་སྨྱོན་པ་དེ་ཚོ་གིས། ད་ད་ད། ཆུ་གྲང་མོ་དེ་འདྲ་ལ་ཡང། ད་གྲང་བའི་སྡུག་བསྔལ་ཡིན་པར་ཅན་གྱི་བསམ་མནོ་གཏོང་གི་ཡོད་མ་རེད། དཔེར་ན་ཚ་བའི་སྐབས་སུ་དེ་ནི་ཆུ་གྲང་མོ་ལ་ཞུགས། ཡང་གྲང་བའི་སྐབས་སུ་ཆུ་ཚ་བོ་ལ་ཞུགས་ནས། དེ་ནི་ཚ་གྲང་གི་སྡུག་བསྔལ་དེ་ཉམས་སུ་མྱོང་བསྡད་ཡོད་ན་ཡང་ད་སེམས་ཁོ་རང་རང་བཞིན་གྱི་རྣལ་དུ་གནས་མ་ཐུབ་པར་སེམས་དེ་འཁྲུགས་ཟེར་ན་འདྲ་སྨྱོན་པ། ཆགས་བསྡད་ཡོད་དུས་དེ་སྡུག་བསྔལ་ལ་སྡུག་བསྔལ་ཡིན་པ་རྩ་ནས་ཧ་གོ་ཐུབ་ཀྱི་མེད་གསུངས་ཡ་རེད། དེ་བཞིན་དུ་ད་བྱིས་པ་ཆུང་ཆུང་འདྲ་བོ་རེད། བྱིས་པ་ཆུང་ཆུང་གིས་ད་བློ་དེ་འདི་ནར་སོན་ཐུབ་ཡོད་མ་རེད། ནར་སོན་མ་ཐུབ་དུས་ད་བྱིས་པ་ཆུང་ཆུང་ཆུང་ངུ་དེ་ཚོ་གིས་སྡུག་བསྔལ་ལ་སྡུག་བསྔལ་ཡིན་པ་ངོས་ཟིན་ཐུབ་ཀྱི་ཡོད་མ་རེད། དཔེར་ན་མེ་ནང་ལོགས་ལའང་འཇུག་གི་ཡོད་རེད། ཆུ་ནང་ལོགས་ལའང་འཇུག་གི་ཡོད་རེད། སྡུག་བསྔལ་གྱི་རང་བཞིན་ཡིན་སྡོད་ཀྱི་ཡོད་ནའང་ཡིན་པར་ངོས་མ་ཟིན་ནས། དེ་ནས་མེ་དང་ཆུ་ལ། དེ་ནས་ཡ་ང་བག་ཚ་མེད་པའི་སྒོ་ནས་དེ་ནས་འཇུག་འགྲོ་བ་ཅན་གྱི་ཡོད་སྡོད་ཀྱི་རེད། དེ་བྱེད་དུས་ད། ད་ལྟ་སེམས་རང་བཞིན་གྱི་རྣལ་དུ་མི་གནས་པའི་གི་སྨྱོན་པ་ལྟ་བུ་ཅན་གྱི་དང། དེ་ནས་བྱིས་པ་ཆུང་ངུ་བློ་ནར་མ་སོན་པ།

དེ་བཞིན་དུ་སྐྱེ་རྒ་ན་འཆི་གི་སྡུག་བསྔལ་གྱི་ཆུ་བོ་ཆེན་པོ་བཞི་སེའང་ཡོད་དེ་ག་རེ། དེ་ནི་དགྲ། སྡང་བ་དང་འཕྲད་ཀྱིས་དོགས་པའི་སྡུག་བསྔལ། གཉེན་བྱམས་པ་དང་བྲལ་གྱིས་དོགས་པའི་སྡུག་བསྔལ། དང་མི་འདོད་པ་ཐོག་ཏུ་བབ་པའི་སྡུག་བསྔལ། འདོད་པ་ཐོག་ཏུ་མི་ཁེལ་བའི་སྡུག་བསྔལ། དང་དེ་འདྲའི་གི་སྡུག་བསྔལ་གྱི་ནང་གསེས་སུ་ཕར་དབྱེ་འོང་ན་ད་བསམ་གྱིས་མི་ཁྱབ་པ་དེ་འདྲའི་དབྱེ་རྒྱུ་ཡོད་གསུངས་ག་རེ། དེའི་ནང་ནས་ད་སྡུག་བསྔལ་གྱི་ཆུ་བོ་ཆེན་པོ་བཞི་དེ་བཤད་པའི་སྐབས་རེ་དེ་ལ་ཡང། སྐྱེ་བའི་སྡུག་བསྔལ་རྒ་བའི་སྡུག་བསྔལ་ན་བའི་སྡུག་བསྔལ་ད་འཆི་བའི་སྡུག་བསྔལ་ཟེར་ནས་ད་རིམ་པ་བཞིན་དུ་བཤད་དུ་ཡོད་པའི་ནང་ནས་ད་སྐྱེ་བའི་སྡུག་བསྔལ་དང། དེ་བཞིན་དུ། རྒ་བའི་སྡུག་བསྔལ་གཉིས་པོ་ཞུས་ཟིན་ནས་ད་ན་བའི་སྡུག་བསྔལ་ནས་གསུངས་རྒྱ་རེད། ལུས་འདི་ཉིད་འབྱུང་བཞི་འདུས་པའི་བདག་ཉིད་ཅན་ཡིན་པས་དེ་དག་ཕན་ཚུན་ནམ། ཕན་ཚུན་མ་མཉམ་པ་ལས་གསུངས་རྒྱ་རེ་མ་མཉམ་པ་ལས་རླུང་དང་མཁྲིས་པ་དང་བད་ཀན་ལ་སོགས་པ་ནད་སྣ་ཚོགས་པས་གཟིར་བའི་སྡུག་བསྔལ་གྱི་ཚོར་བ་འཆར་སེ་རྒྱ་རེ། ད་ང་རང་ཚོ་གི་ལུས་པོ་འདི་དེ་ནས་ད་ས་ཆུ་མེ་རླུང། དེ་ནས་ནམ་མཁའ་དང་དེ་ནི་རྣམ་པར་ཤེས་པ་སྟེ། ད་ཁམས་དྲུག་ཟེར་ནའང་ཆོག་གི་རེད། འབྱུང་བ་བཞི་ཟེར་ནའང་ཆོག་གི་རེད། དེ་ལས་གྲུབ་བྱ་མཆོག་གི་ལུས་ཅན་ཅིག་ཡིན་འདུག་གི་རེད། དེ་བཞིན་དུ་ད་ལུས་ལ་འབྱུང་བ་བཞི་ཀ་དེ་ལྡན་འདུག་གི་རེད། ད་དེ་འདྲ་བའི་འབྱུང་བ་བཞི་པོ་དེ་ཆ་མཉམ་པོར་གྱི་གནས་ན་ནི་དེ་ནི་ན་ཚ་ནད་ལ་སོགས་པ་དེ་འདྲ་འབྱུང་གི་མེད་གསུང་བ་རེད། ལུས་ཀྱི་འབྱུང་བ་དེ་ཕན་ཚུན་ཆ་མ་མཉམ་པར་ད་ཤེད་ཆེ་ཆུང་གྱུར་འོང་དུས། དེ་ནི་ནད་ཀྱི་རིགས་མི་འདྲ་བ་མང་པོ་ཅན་གྱིས་དེ་ནི་འབྱུང་འོང་གི་ཡོད་གསུངས་ད་ནད་ཀྱི་རིགས་འབྱུང་རྒྱུ་དེ་ལུས་ཀྱི་འབྱུང་བ་ཆ་མ་མཉམ་པའི་སྟབས་ལ་བརྟེན་ནས་བྱུང་རྒྱ་ཆོས་ཅན་གྱི་ཡིན་གསུང་བ་རེད་དེ་ཡིན་དུས་ཕན་ཚུན་མ་མཉམ་པ་ལས། ད་ད་ལྟ་ནད་ཀྱི་ནང་ནའང་ནད་ཀྱི་རྩ་བ་དེ་རླུང་དང་མཁྲིས་པ་བད་ཀན་གསུམ་རེད་འདུག་གི་རེད།

དེ་ནི་ནད་ཀྱི་རྣམ་པ་མི་འདྲ་བ་སྣ་ཚོགས་པ་ཅན་ཞིག་གིས་གཟིར་བའི་སྒོ་ནས་དེ་ང་རང་ཚོ་ལ་སྡུག་བསྔལ་དེ་ཉམས་སུ་མྱོང་དུ་ཡོད་རེད། ཚོར་བ་འཆར་སེ་རྒྱ་རེད། ལུས་དང་དབང་པོ་ཐམས་ཅད་དར་ལ་བབས་ཏེ་སྟོབས་དང་གཟི་མདངས་རྒྱས་པའི་མི། གཟི་མདངས་རྒྱས་པའི་མི། མི་རྒོད་ཅིག་ཡིན་ཀྱང་ན་བའི་ཟུག་གཟེར་གྱིས་བཏབ་མ་ཐག་ནས་བྱེའུ་ལ་རྡོ་ཕོག་པ་བཞིན་དུ་ལུས་སྟོབས། ལུས་སྟོབས་ཤོར་གསུངས་རྒྱ་རེད། ད་ན་ཚ་ཟེར་གྱི་དེ་དེ་འདྲའི་གི་དེ་ནི་ཁོ་རང་སྟོབས་ཆེན་པོ་ཅན་ཅིག་ཡིན་འདུག་ག་རེད། དཔེར་ན་གཅིག། ནད་ཀྱིས་མ་གཟིར་བའི་སྐབས་སུ། དེ་ནི་ལུས་ཡིན་ན་ཡང་དར་ལ་བབས། དབང་པོ་སྒོ་ལྔ་པོ་དེ་ཚོ་ཡང་དར་ལ་བབས། དེ་ནས་སྟོབས་དང་གཟི་མདངས་དེ་ཚོ་ཡང་རྒྱས། ད་མི་སྟོབས་ཆེན་པོ་བྱ་བ་ག་རེ་བསྒྲུབ་ན་ཡང་སྒྲུབ་ཐུབ་མཁན་གྱི་ད་མི་རྒོད་པོ་ཅིག་ཡིན་ན་ཡང་གསུངས་རྒྱ་རེད། ད་རླུང་མཁྲིས་བད་ཀན་གང་རུང་གི་ན་ཚ་གིས་གཅིག་གཟིར་འོང་དུས་ཟེར་རྒྱ་རེད་ན་ཚའི་ཟུག་གཟེར་གྱིས་བཏབ་འོང་དུས། དེ་ནས་བཏབ་མ་ཐག། དཔེར་ན་བྱེའུ་ལ་རྡོ་ཕོག་པ་བཞིན་དུ་དེ་ནི་ལུས་པོ་གི་སྟོབས་དེ་འདྲའི་ཡང་ན་སྔར་སྟོབས་དང་ལྡན་པ་དེ་འདྲའི་ཡང་ལུས་པོའི་སྟོབས་དེ་དེ་ནི་ཤོར་འགྲོ་གི་འདུག་ཨ་ཟེར་ཡ་རེད། ད་ལུས་པོ་གི་སྟོབས་དེ་ཤོར་འགྲོ་གི་ཡོད་རེད། དེ་ནི་ཅིག་མལ་གྱི་གཏིང་དུ་ལྷུང་ནས་ད་མལ་ནང་ལོགས་ལ་མར་ཉལ་རང་ཉལ་ཆགས་འགྲོ་གི་ཡོད་རེད་མལ་གྱི་གཏིང་དུ་ལྷུང་ཚེ། ལུས་འགུལ་སྐྱོད་ཙམ་བྱེད་པ་ཡང་དཀའ་ཟེར་དེ་ད་ལུས་པོ་འགུལ་སྐྱོད་གཏོང་དགོས་ན་གཏོང་མི་ཐུབ་མཁན་ཅན་ཅིག་ཆགས་འགྲོ་གི་ཡོད་རེད།

མཚན་མོ་གི་གནས་སྐབས་ན་གཉིད་མི་འོང། ཉིན་པར་ན་ཡང་ད་ཉིན་རིང་མཚན་མོ་ལ་ཡང་མཚན་རིང། སྨན་གྱི་རོ་གང་ཟ་ན་ཡང་དེ་ནི་རོ་དེ་ཁ་བ་དང་ཚ་བ་དང་སྐྱུར་བ་གསུམ། ད་དེ་འདྲའི་གི་དེ་ནི་རོ་ཡིན་ན་ཡང་མི་ཞིམ་པ་ལྟར་དུ་སྣང་འགྲོ་གི་ཡོད་རེད། ད་དེ་འདྲའི་གི་སྡུག་བསྔལ་གི་འདུག་པ་ཟེར་རྒྱ་རེད། དེ་ནི་ལུས་ལ། དཔེར་ན་ཁྲག་གཏར་རྒྱུ་འདྲ་དང་མེར་བསྲེག་རྒྱུ་འདྲ་བོ་གཏར་སྲེག་གི་སྡུག་བསྔལ་ལ་སོགས་པ་མི་འདོད་བཞིན་དུ་ད་སྤྱོད་དགོས་ཐུག་གི་འདུག་ཨ་ཟེར་རྒྱ་རེད། དེ་ནི་ན་བ་ལ་བརྟེན་ནས་ད་འཆི་བ་དེ་འབྱུང་ཉེ་གི་རེད། ནད་ཀྱིས་མནར་སྡོད་འཇོག་གི་ད་ནད་དྲག་པོ་གིས་མནར་སྡོད་འཇོག་གི་གང་ཟག་དེ། ད་འཆི་བ་དེ་འབྱུང་ཉེན་འདུག་ག་རེད་འབྱུང་ཉེན་ཡོང་དུས་ད་ནད་དྲག་པོ་གཅིག་གིས་མནར་འོང་དུས་ད་ང་གློ་བུར་དུ་འཆི་མེད་འགྲོ་བསམ་ནས་དེར་འཆི་བའི་འཇིགས་སྐྲག་དེ་འདྲ་ཡང་སྔར་ལས་ཀྱང་ཤུགས་ཆེ་རུ་འགྲོ་གི་ཡོད་གསུངས་རྒྱ་རེད། གློ་བུར་དུ་འོང་སྙམ་ནས་འཇིགས་ཤིང་སྐྲག་གསུངས་རེད། གདོན་བགེགས་དང་རྒྱབ་རྟེན་ངན་པའི་དབང་ལས་སེམས་ལ་རང་དབང་མི་འདུས་གསུངས། ད་ནད་གཅིག་གིས་མནར་ལུས་པོ་གི་སྟོབས་དེ་མར་རྒུད་འོང་དུས། དེ་ནས་གདོན་དང་བགེགས་ཟེར་བ་འདྲ་བོ་དེ་ཚོ་གི་དེ་ནས་གནོད་པ་གི་རིགས་དེ་འདྲས་ཡང་མང་རུ་སླེབས་ཀྱི་ཡོད་རེད། ད་སོ་སོའི་མི་འདྲ་བོ་ཅིག་རླུང་རྟ་དར་བའི་གནས་སྐབས་ན། དེ་ནས་གདོན་བགེགས་དང་ལྷ་འདྲེ་ལ་སོགས་པ་གང་གིས་ཡང་གནོད་དགོས་ན་ཁོ་གནོད་ཐུབ་ཀྱི་ཡོད་མ་རེད་མི་ཁོ་རང་གི་རླུང་རྟ་དེ་དར་བའི་སྐབས་སུ། ད་རླུང་རྟ་དེ་མར་རྒུད། ནད་མི་འདྲ་བ་མང་པོ་གཅིག་གི་མནར་འོང་དུས། དེ་ནས་ད་གདོན་བགེགས་དེ་ཚོ་གི་གནོད་པ་ཡང་སྔར་ལས་ཀྱང་ད་ཤུགས་ཆེ་རུ་འགྲོ་གི་ཡོད་རེད་གསུངས་བཞག་རེད། གདོན་བགེགས་དང་རྒྱབ་རྟེན་ངན་པ་ཟེར་ད་རྒྱབ་རྟེན་ངན་པ་ཟེར་གྱི་དེ་ཚོ་གདོན་བགེགས་ལ་སོགས་པ་གི་གནོད་པ་བྱེད། དེ་འདྲའི་བྱེད་མཁན་དེ་ལ་རྒྱབ་རྟེན་ངན་པ་གསུངས་བཞག་རེད། དེའི་དབང་གིས་ད་སེམས་ལ་ཡང་རང་དབང་རྩ་ནས་མེད་བསྡད་མཁན། སྔ་མ་ཡིན་ན་གཅིག་བསམ་མནོ་ཡིན་ནའང་གཏོང་རྒྱུ་ཡོད་མཁན། གཅིག་སེམས་ཟེར་རྒྱུ་དེ་གཅིག་རྣལ་དུ་གནས་ཐུབ་མཁན་འདྲ་པོ་བྱེད་རྒྱུ་ཡིན་པ་ལ།

རང་ངོ་རང་གིས་མཐོང་ཟེར། རང་གི་ངོ་རང་གིས་མཐོང་ཟེར། སྤྱིར་ནད་པ་ཐམས་ཅད་རང་གཡོག་རང་གིས་མི་ནུས། ནད་ཚིག་ཟོས་པའི་གསུངས་རྒྱ་རེད། ད་ད་ལྟ་དཔེར་ན་གཅིག་གཟའ་གྲིབ་འདྲ་བོ་འདྲ་དེ་འདྲས་ཀྱིས་ཕོག་འགྲོ་དུས་ནི་དེ་ནི་ངོ་མ་གཅིག་ད་ཤི་བ་དང་འདྲ་བསྡད་མཁན་མིའི་གྲལ་ནས་ཡང་ད་ཚུད་ཀྱི་ཡོད་མ་རེད།

ད་གང་ཟག་སུ་འདྲ་པོ་ཅན་གྱི་ཡིན་ན་ཡང་ནད་གཡོག་ཅིག་ལ་བརྟེན་དགོས་ཀྱི་རེད་མ་གཏོགས་ཕ་གི་ནད་གཡོག་མེད་པར་རང་རྐྱ་འཕེར་ཐུབ་ཀྱི་མ་རེད་གསུངས་རྒྱ་རེད། རང་གིས་མི་ནུས་ཟེར་རྒྱ་རེད། ནད་ཚིག་ཟོས་པའི་རྐྱེན་གྱིས་བྱ་བ་ཐམས་ཅད་མིག་སྔར་མི་འབབ་ཟེར་རྒྱ་རེད། ད་ཁོ་རང་ནད་དེ་གི་མནར་སྡོད་དུས། ད་ནད་གཡོག་དེ་གི་ག་འདྲའི་སོ་སོ་ལ་ཕན་པའི་བྱ་བ་ཅན་གྱི་བསྒྲུབ་སྡོད་ཡོད་ན་ཡང། ད་ནད་པ་ཁོ་རང་གི་མིག་སྔར་ལ་ག་དུས་ཡང་དེ་བབ་པོ་ཅན་གྱི་དང་བློ་ལ་བབ་པོ་ཅན་གྱི་ཡོང་གི་ཡོད་མ་རེད་དེ་མི་ཡོང་དུས་དེ་ནི་ཚིག་པ་ཡང་ཟ། སྔར་ལས་ཀྱང་དེ་ནི་རྒྱུད་དེ་འདྲའི་གྱོང་ཆེ་རུ་འགྲོ་ཡག་གི་རེད་རྒྱུད་གྱོང་རུ་འགྲོ་གི་ཡོད་གསུངས་རྒྱ་རེད་རྒྱུད་སྔར་ལས་གྱོང་ཟེར། ནད་ཡུན་རིང་དྲགས་ན་ནད་གཡོག་བྱེད་པ་ཡང་སུན་ནས་ཅི་བཞིན་མི་ཉན་གསུངས་རྒྱ་རེད། ད་ནད་པ་དེ་ནད་ཡུན་གཅིག་ཐུང་ཐུང་འདྲ་པོ་ཡིན་ན་ནི།

དེ་འདྲའི་བྱེད་འོང་དུས་ན་ན་ཚ་འདྲ་པོ་ཅིག་ཕོག་འོང་དུས་ད་ངོ་མ་སྡུག་བསྔལ་གྱི་སྟེང་ནས་སྡུག་བསྔལ་ཡར་བརྩེགས་ནས། ནད་ཀྱི་སྡུག་བསྔལ་དེ་འདྲས་ཡང་ད་རང་དགར་བཟོད་དགོས་ན་ད་བཟོད་མི་ཐུབ་པ་འདྲ་བོ་དེ་འདྲས་ཆགས་འགྲོ་གི་ཡོད་གསུང་བ་རེད། ད་འདི་ཚོ་ཐམས་ཅད་ད་གཅིག་འདི་རིང་མ་ཡང་དཔལ་སྤྲུལ་རིན་པོ་ཆེན་གྱིས་གསུངས་རྒྱ་རེད། ད་གསུང་པ་ལྟར་དུ་ང་རང་ཚོ་གི་ཡིན་ན་ཡང་ཉམས་མྱོང་ཡོད་སྡོད་ཀྱི་ཡོད་རེད་ང་རང་ཚོ་ལ་ར་འཕྲོད་སྡོད་ཀྱི་ཡོད་རེད།

དེ་བྱེད་དུས་ད་ག་དུས་ཡིན་ན་ཡང་ད་བསམ་མནོ་གཏོང་དགོས་གི་རེད། དཔེར་ན། ཅིག་ན་ཚ་འདྲ་བོ་གཅིག་ཕོག་འོང་དུས་ནི། དེ་ཆོས་ཅིག་སྒྲུབ་དགོས་དྲན་འདུག་ན་ཡང་ག་དུས་ཡང་དེ་ནི་སྒྲུབ་ཐུབ་གི་མི་འདུག་ཨ། དཔེར་ན་ད་ལྟ་བཤད་མ་ཐག་པ་ནང་བཞིན་རེད། ད་ཆོས་སྒྲུབ་པའི་ནུས་པ་དེ་ཟད་ཚར་རེད་ཆོས་སྒྲུབ་དགོས་ན་ཡང་སྒྲུབ་ཐུབ་གི་ཡོད་མ་རེད། དཔེར་ན་རྒྱུན་དུ། གང་ཟག། ཁ་འདོན། དགེ་སྦྱོར། ལ་ད་ཆ་ནི་བརྩོན་འདུག་མཁན་ཅན་གྱི་ཡིན་ན་ཡང་ད་ན་ཚ་དྲག་པོ་ཅིག་ཕོག་འགྲོ་དུས་ད་བྱ་ཐབས་ཅི་གང་མི་འདུག་པ་ཅིག་རྒྱུན་དུ་བརྩོན་རྒྱུའི་དགེ་སྦྱོར་གྱི་ཆ་ཐམས་ཅད་ཡང་དེ་ནི་ཆག་ཤོར་འགྲོ་གི་ཡོད་རེད་བར་དུ་ཆད་ཤོར་འགྲོ་གི་ཡོད་རེད་ད་ཁོ་རང་རང་དབང་འདྲ་པོ་རྩ་ནས་ཡོད་མ་རེད་བ། དེ་བྱེད་དུས་ད་ད་ལྟའི་སྐབས་སུ་ན་ཚ་འདྲ་པོ་དེ་འདྲའི་གིས་ཡང་དེ་ནི་མ་ཟིན་ནས་ད་ནད་ཀྱི་སྡུག་བསྔལ་གྱིས་མནར་བ་ཅན་གྱི། ད་ང་རང་ཚོ་ལ་མེད་འདུག་གི་རེད། འདིའི་སྐབས་འདི་ན་ལ་ཨེ་དམ་པའི་ཆོས་རྣམ་པར་དག་པ་ཅན་གྱི་སྒྲུབ་ཐུབ་དགོས་ཀྱི་འདུག་བསམ་ནས་ད་དེ་འདྲའི་གི་དེ་ནི་བསམ་མནོ་བཏང་ནས། ད་སོ་སོ་ན་ཚ་མེད་ལུས་བདེ་ཞིང་སྐྱིད་པའི་སྐབས་དེ་ན་ལ་དེ་ནི་གཙོ་བོ་ཆོས་དེ་འདྲ་དྲན་རྒྱུ་དང་ཆོས་སྒྲུབ་རྒྱུ་ལ་ད་བརྩོན་ཐུབ་པ་ཅན་གྱི་དགོས་ཀྱི་ཡོད་གསུངས་པའི་དོན་དག་རེད་མ་གཏོགས་པ་གི། དེ་ནས་དཔེར་ན་ད་ལྟ་མ་འོག་ནས་གསུངས་ཡ་རེད། ལྟོ་འགྲངས་ཉི་མས་དྲོས་ཚེ་ཆོས་པའི་གཟུགས། རྐྱེན་ངན་ཐོག་ཏུ་བབས་ཚེ་ཐ་མལ་པའོ་གསུངས་པ་ནང་བཞིན་བྱས་ནས། གཅིག། བདེ་པོ་སྐྱིད་པོ་འདྲ་བོ་ཅིག་སླེབས་འོང་དུས་གཅིག་ཆོས་འདྲ་ཅིག་སྒྲུབ་པའི་སྣང་བ་འདྲ་བོ་ཅན་གྱི་ཤར། ཡང་ན་ཚ་དོན་མཁན་འདྲ་བོ་ཅིག་གིས་མནར་འོང་དུས་ནི་ད་ཆོས་ཀྱི་བསམ་བློ་འདྲ་བོ་དེ་འདྲ་ཡང་ཤོར་འགྲོ་མཁན། ད་དེ་འདྲའི་འདྲ་བོ་ཅན་གྱི་ཡོང་འདུག་ཡོད་རེད་བ། དེ་བྱས་འོང་དུས་ད་ངོ་མ་ད་ལྟ་གི་སྐབས་འདི་ར་ནི་ནད་ལ་སོགས་པ་གང་གིས་ཡང། ད་མནར་བའི་སྡུག་བསྔལ་མེད་པའི་སྐབས་འདི་ན་ལ་ད་ངས་ཆོས་རྣམ་པར་དག་པ་ཅན་གྱི་སྒྲུབ་ཐུབ་དགོས་ཀྱི་འདུག་བསམས་ནས། ད་དུས་དང་རྣམ་པ་ཀུན་ཏུ་བསམ་རྒྱུ་དང་དྲན་རྒྱུ་ཆོས་ལས་མེད་པ་ཅན་གྱི་ད་བྱུང་ཨེ་ཐུབ་བལྟ་དགོས་ཀྱི་རེད། དེ་འདྲའི་གི་ད་བློ་ཅིག་སྐྱེ་ཐུབ་པར་བྱ་བའི་ཆེད་དུ་དེ་འདི་ནས་མ། ད་ན་བའི་སྡུག་བསྔལ་གྱི་ཆ་དེ་འདྲའི་བསྟན་རྒྱུ་རེད་བ་མ་གཏོགས་པ་གི་དེས་ན་ཚ་ན་འོང་དུས་འདི་འདྲའི་དཀའ་ངལ་ཡོད་རེད་སྡུག་བསྔལ་ཡོད་རེད་ཟེར་ནས་ང་ཚོའི་ཤེས་པ་ལ་ཡང་བྱེད་འོང་རྒྱུ་ཅི་གང་ཡོད་མ་རེད།

འཆི་བ་གནད་གཅོད་ཀྱི་ཚོར་བ་དྲག་པོ་ཅིག་མྱོང་འདུག་དུས་ད་སེམས་ལ་ཡང་ད་མི་དགའ་བ་རང་སྐྱེས་བསྡད་ཀྱི་རེད་ཟེར་རྒྱ་རེད། ཕོ་ཚོད་དང་སྙེམས་པའི་གདེང་ཤོར་ཟེར་ད་དཔེར་ན་སོ་སོ་ན་ཚ་མེད་པ་ད་ལང་ཚོ་དར་ལ་བབས་པའི་གནས་སྐབས་ན་ཕོ་ཚོད་དང་སྙེམས་པ་ཟེར་འོང་དུས་ད་ང་རྒྱལ་འདྲ་བོ་འདྲ་གཅིག་དཔའ་གདེང་འདྲ་བོ་འདྲ་ཆེན་པོ་ཡོད་བསྡད་མཁན་དེ་འདྲ་ཡང་ད་འཆི་ཁ་ལ་ཐུག་འོང་དུས། དེ་ཐམས་ཅད་འོ་ད་ཞུམ་འགྲོ་གི་འདྲ། ཕོ་ཚོད་ཀྱི་ཆ་དང། ང་གིས་འཇོན་བསམ་པ་གྱི་སྙེམས་པ་གྱི་ཆ་དེ་ཚོ་ཡང་ད་བསམ་བློ་དེ་འདྲ་འོ་ད་ཕར་ཤོར་ནས་གཅིག་ཉམས་དམའ་བོ་ཅན་གྱི་ཆགས་འོང་གི་ཡོད་རེད། དེ་ནི་འཁྲུལ་སྣང་གི་བསུ་མས་སྟུག་ཟེར་ད་འཆི་རན་ཁ་ལ་དེ་ནི་འཁྲུལ་པའི་སྣང་བ་མང་པོ་ཅན་གྱི་ཤར་གྱི་ཡོད་གསུང་བ་རེད། ལྷག་པར་དུ་ཡང་ད་མི་སྡིག་ཅན་དེ་ཚོ་ཐམས་ཅད། ད་དམྱལ་བ་ལ་ཚེ་ཕྱི་མ་དམྱལ་བ་ལ་སྐྱེ་དགོས་ཀྱི་ཡོད་ན། ད་མ་ཤི་བའི་སྐབས་ཟེར་དགོས་མ་རེད་དབུགས་མ་ཆད་པའི་སྔོན་དུ་ཡང་དེ་ནི་ད་ལྟ་གཤིན་རྗེ་ལས་མཁན་ལ་སོགས་པའི་གི་སྣང་བ་མང་པོ་ཅན་གྱི་ཤར་གྱི་དེ་འདྲ་ཡོད་གསུང་བ་རེད། དེའི་ཆེད་དུ་མི་སྡིག་ཅན་འཆི་ལ་ཐུག་པ་ན་ལས་རྒྱུ་འབྲས་བསྟན་པའི་སློབ་དཔོན་ཡིན་གསུང་ནས་སྡིག་ཅན་དེ་འཆི་རན་ཁ་ལ་གཞི་ནས་ཁོས་ལས་རྒྱུ་འབྲས་ལ་ཡིད་ཆེས་བྱེད་ཀྱི་ཡོད་ཟེར་གྱི་རེད། དེའི་རྒྱུ་མཚན་དེ་འདྲ་ཡང་ཁོ་ཡིད་ཆེས་བྱེད་ཀྱི་མ་རེད། སྡིག་པ་རླབས་ཆེན་པོ་ཅན་གྱི་བསགས་སྡོད་དུས་དེའི་སྟབས་ཀྱི་གིས་ད་དབུགས་མ་ཆད་པའི་སྔོན་དུ། དེ་ནས་གཤིན་རྗེའི་ལས་མཁན་འདྲ་དང། དེ་ནས་དམྱལ་བའི་གནས་རིས་ལ་སོགས་པའི་སྣང་བ་དེ་ཤར་འོང་གི་ཡོད་དེ་ཤར་སྡོད་དུས་ད་ངོ་མ་ཕོ་བྱས་མི་འདུག་ངས་སྡིག་པ་བསགས་རྒྱུ་དེ་ལ་འབྲས་བུ་རྣམ་སྨིན་ཡིད་དུ་མི་འོང་བ་ཅན་གྱི།

གཉེན་བཤེས་ཀྱིས་མཐའ་བསྐོར་ཡང་བཤོལ་ནི་མི་ཐེབས་ཟེར་ཡ་རེད་ད་ཤི་ཁ་ལ་ཕ་མ་སྤུན་ཟླ་ཐམས་ཅད་ཀྱིས་མཐའ་ནས་བསྐོར་ངུ་ངུ་ཙིར་ཙིར་གྱིས་བྱེད་བསྡད་ན་ཡང་ད་ཤི་བ་དེ་བཤོལ་ཐེབས་གི་མ་རེད་ཤི་བ་དེ་བཀག་ཐུབ་གི་མ་རེད་གསུང་ཡ་རེད་བཤོལ་ནི་མི་ཐེབས་གསུང་རེད་གནད་གཅོད་ཀྱི་སྡུག་བསྔལ་རང་གཅིག་པོས་མྱོང་ཟེར་ཡ་རེད་ད་ཤི་ཁ་ལ་ངོ་མ་ད་ལྟ་སྲོག་གི་རླུང་དེ་ཕར་འགག་པར་བྱེད་པའི་སྐབས་སུ།

རླུང་ལ་ངོས་བཟུང་འགྲོ་གི་རེད་དེ་ནས་ཡིན་དུས་སྲོག་རླུང་ཟེར་གི་རེད། ད་དེ་འདྲ་བའི་སྲོག་གི་རླུང་དེ་འདྲ་འགག་འོང་དུས་དེ་ནས་ཤི་འགྲོ་གི་རེད། དེའི་སྲོག་རླུང་དེ་འགག་པར་བྱེད་པ་ལ་དེ་ནི་ན་ཚ་དང་གཟེར་ཟུག་དྲག་པོ་ཅིག་གི་སྒོ་ནས་དེ་ནི་འགག་དགོས་ཀྱི་ཡོད་དུས་ད་གནད་གཅོད་ཀྱི་སྡུག་བསྔལ་ཟེར་གི་རེད་དེ་ལ། དེ་འདྲ་བའི་གནད་གཅོད་ཀྱི་སྡུག་བསྔལ་དེ་ནི་ད་ཕ་མ་སྤུན་ཟླ། བརྒྱ་ཕྲག་མང་པོ་ཅན་གྱི་གིས་བསྐོར་སྡོད་ན་ཡང་གནད་གཅོད་ཀྱི་སྡུག་བསྔལ་དེ་བགོ་བཤའ་རྒྱག་ཡ་ཡོད་མ་རེད་ཟེར་རྒྱུ་རེད། སོ་སོ་རང་ཁེ་རུང་གིས་མྱོང་དུ་དགོས་ཀྱི་ཡོད་གསུངས་རྒྱུ་རེད་གཅིག་པོས་མྱོང་ཟེར། ལོངས་སྤྱོད་དཔག་ཏུ་མེད་པ་ཡོད་ཀྱང་ཁྱེར་དབང་ནི་མེད་ཟེར་ད་ད་ལྟ་སོ་སོ་རང་ཉིད་ལ་གཅིག་རྒྱུ་རྫས་ལོངས་སྤྱོད་ད་རྒྱ་ཆེན་པོ་ཡོད་ན་ཡང་འདྲ་ཟེར་རྒྱུ་རེད་ད་ད་ནང་འཁོར་ལོས་བསྒྱུར་བའི་རྒྱལ་པོ་གི་དེ་ནས་རྒྱལ་སྲིད་ཟེར་ན་འདྲ་ལོངས་སྤྱོད་དང་ལྡན་པ་ཡིན་ནའང་འདྲ་རེད།

ད་ཧ་ལམ་དེ་ཙམ་གྱི་སྒོ་ནས་བེད་སྤྱོད་གཏོང་ཡག་བྱུང་གི་རེད་མ་གཏོགས་པ་གི། ད་ཚེ་འདི་ལ་འཁོར་ལོས་སྒྱུར་བའི་རྒྱལ་པོའི། རྒྱལ་སྲིད་དང་ལོངས་སྤྱོད་དེ་འདྲས་ཐོབ་བསྡད་ཡོད་ན་ཡང། ད་གཅིག། ཤི་བའི་དུས་ལ་བབ་འོང་དུས་དེ་འདྲས་བྱེད་རྒྱུ་གནས་ཀྱི་ཡོད་མ་རེད་གསུངས་རྒྱུ་རེད། རང་གིས་ཁྱེར་དགོས་དྲན་ན་ཡང་ཁྱེར་དབང་ཡོད་མ་རེད། མི་ལ་སྤྲད་དགོས་དྲན་ནའང་དེ་དུས་ཀྱི་སྤྲད་ཡག་གི་བསམ་བློ་འཁོར་གི་ཡོད་མ་རེད།

རྗེས་སུ་ནི་འབྲང་རོགས་བྱེད་གི་མ་རེད་གསུངས་རེད་སོ་སོ་ཚེ་ཕྱི་མ་ལ་འགྲོ་རན་དུས་སོ་སོས་དཀའ་ལས་རྒྱབ་རྒྱ་ཆོག་གི་རྒྱུ་རྫས་ལོངས་སྤྱོད་དེ་སོ་སོའི་མཉམ་དུ་འགྲོ་རོགས་བྱེད་གི་མ་རེད་གསུངས་རྒྱུ་རེད། ད་ལོངས་སྤྱོད་ཀྱི་ཆེད་དུ་མི་ལ་མགོ་བསྐོར་ན་ཨེ་དགའ་དུ་ལྟ། སྲོག་བཅད་ན་ཨེ་དགའ་དུ་ལྟ། མ་བྱིན་པ་ལེན་ན་ཨེ་དགའ་དུ་ལྟ་རྫུན་བཤད་ན་ཨེ་དགའ་དུ་ལྟ་ཟེར་དུས་ལོངས་སྤྱོད་བསགས་ཟེར་ཡ་དེ་འདྲས་ཡང་སྡིག་སྡུག་གཏམ་ངན་དུ་མ་ཅན་གྱི་སྒོ་ནས་རྒྱུ་རྫས་ལོངས་སྤྱོད་དེ་བསགས་བསྡད་དགོས་ཡ་རེད་མ་གཏོགས་རྒྱུ་རྫས་ལོངས་སྤྱོད་བསགས་ཟེར་རྒྱུ་དེའང་ཁོ་རང་སྡིག་པ་ལ་རྩ་ནས་ལྟོས་མི་དགོས་པ་གི་ངམ་ངམ་ཤུགས་ཤུགས་ཀྱི་རྒྱུ་རྫས་ལོངས་སྤྱོད་ཐོབ་ཟེར་ཡ་དེ་ནི་ཡོད་མ་རེད་བ། ད་རྒྱུ་རྫས་ལོངས་སྤྱོད་དེའི་ཆེད་དུ་ད་སྲོག་གཅོད་པའི་ལས་ཀ་དེ་འདྲའི་ཡང་བྱེད་དགོས་ཐུག་ཡ་རེད། དེ་བཞིན་དུ་རྫུན་དང་ཕྲ་མ་ཚིག་རྩུབ་ཟེར་ཡ་འདྲ་པོ་མ་བྱིན་པ་ལེན་ཟེར་ཡ་འདྲ་པོ།

སྡིག་པ་དེ་ནི་སོ་སོའི་མཉམ་དུ་སླེབས་འོང་གི་རེད། ལོངས་སྤྱོད་དེ་ནི་མཉམ་དུ་སླེབས་རོགས་བྱེད་གི་ཡོད་མ་རེད། དེ་བྱས་འོང་དུས་ད་ཤི་ཁ་ལ། ངོ་མ་ལྟས་དེ་ད་ལྟ་ཀྱི་ཆོས་ཀྱི་རྣམ་གཞག་འདྲ་པོ་ལྟས་དེ་ཤེས་མཁན། ལས་རྒྱུ་འབྲས་ལ་ཡིད་ཆེས་ཡོད་མཁན་གྱི་གང་ཟག་དེ་ཚོ་གིས་ད་ཤི་ཁ་ལ། དེ་ནི་གཅིག་སྔར་བྱས་པའི་སྡིག་པ་གི་ལས་དེ་ཚོ་ཡ་དྲན་འོང་དུས། ད་འགྱོད་དྲགས་དེ་ཡང་ཆེ་རུ་འགྲོ་གི་ཡོད་རེད། ངས་ག་འདྲ་བྱས་ནས་འདི་འདྲའི་གི་སྡིག་པའི་ལས་དེ་བསགས་ཡིན་ན། ང་ག་འདྲ་ཅིག་གིས་དེ་ནས་བློ་དེ་ནོར་བསྡད་ཡོད་ན་བསམ་བསམ་གི། དེ་ནི་འགྱོད་པ་དེ་འདྲ་བ་ཤུགས་ཆེན་པོ་ཅིག་སྐྱེས་འོང་གི་ཡོད་གསུངས་རྒྱུ་རེད། འགྱོད་པ་སྐྱེས། ངན་སོང་གི་སྡུག་བསྔལ་ཟེར་བ་འདི་ད་སྡིག་པའི་འབྲས་བུ་དེ་ངན་སོང་གི་སྡུག་བསྔལ་རེད་དེ་རེད། ད་མི་སྡིག་པ་ཆེན་པོ་དེ་ཚོ་ནི། དབུགས་རྩ་ནས་མ་ཆད་པའི་སྔོན་དུ་དེ་ནི་དམྱལ་བ་ལ་སོགས་པ་གི་ངན་སོང་གི་སྣང་བ་དེ་ཤར་འོང་གི་ཡོད་གསུངས་པ་རེད།

དེ་ནི་མི་གཙང་བ་ཡིན་ན་ཡང་ད་གཅིན་པ་དང་བཙོག་པ་ཟེར་ཡ་དེ་ཚོ་ཡང་རང་དབང་མེད་པར་ཤོར་སྡོད་མཁན་ད་དེ་འདྲས་ཡོང་གི་ཡོད་གསུངས་ཀྱི་འདུག་དེ་བྱས་དུས། ད་སྡིག་པ་ཆེན་པོ་གི་གང་ཟག་དེ་ནི། དེ་ནི། སྲོག་གི་དབང་པོ་དེ་མ་འགགས་པའི་སྔོན་དུ་ཡང་དེ་ནི་ད་ལྟ་དམྱལ་བ་ལ་སོགས་པ་གི་སྣང་བ་དེ་ཤར་སྡོད་དགོས་རེད། དེ་བྱས་དུས་ངན་སོང་གི་སྡུག་བསྔལ་དྲན་ཟེར་ན་འདྲ་ངན་སོང་གི་སྡུག་བསྔལ་ད་དངོས་སུ་ད་སྣང་འོང་དུས།

མི་སྡིག་པ་ཅན་འཆི་བ་ན་འཆི་ཁར་བྲང་ལག་འཐབ་ཅིང་བྲང་སེན་རྗེས་ཀྱིས་གང་ནས་འཆི་སྟེ་གསུང་རྒྱུ་རེད། ད་སྡིག་པ་ཅན་གྱི་གང་ཟག་དེ། ད་ཤི་ཀ་ལ་ཁོ་སྡིག་པ་ལ་དེ་ནི་འགྱོད་པ་ཆེན་པོ་དེ་སྐྱེ་འོང་གི་རེ། དེའི་སྟབས་ཀྱིས་དེ་ནི་བྲང་ལ་ཡང། ད་བྲང་ལ་ཟ་བྲང་ལ་ལག་པ་གིས་འཐབ་བྲང་བྲང་ལ་དེ་ནི་སེན་མོ་གིས་སེན་རྗེས་དཀྲིས་ནས་དེ་ནི་འཆི་དགོས་ཀྱི་ཡོད་གསུང་རྒྱུ་རེད། སྔར་སྡིག་པར་སྤྱད་པའི་ལས་དྲན་ཏེ་ངན་སོང་དུ་སྐྱེ་བ་ལ་འཇིགས་ཤིང་སྐྲག། རང་ལ་རང་དབང་ཡོད་པའི་དུས་སུ་འཆི་ཁར་ཕན་པའི་ཆོས་ཤིག་མ་འགྲུབ་སྙམ་དུ་འགྱོད་ནས་སྙིང་ལ་ཟུག་གཟེར་སྐྱེས་གསུང་རྒྱུ་རེད། ད་དེ་འདྲའི་གི་མི་ཡོང་དུས་ག་རེ་སྡིག་པ་གི་ལས་བྱས་དང་བྱས་ཚད་ཐམས་ཅད་ཚུར་དྲན། སྡིག་པའི་ལས་ཀྱི་རྣམ་སྨིན་དེ་ནི་ད་ངན་སོང་དུ་སྐྱེ་དགོས་གི་ཡོད་དུས་ད་ངན་སོང་དུ་སྐྱེ་བ་ལ་ཡང་འཇིགས་ཤིང་སྐྲག། དེ་འཇིགས་སྐྲག་གིས་སླེབས་འགྲོ་གི་རེད་དེའི་སྟེང་དུ་ད་ང་གསོན་པོ་གི་དུས་ཚོད་ང་རང་ཆོས་བསྒྲུབ་ན་སྒྲུབ་ལོང་ཡོད་མཁན་རང་དབང་ཡོད་མཁན་དགེ་བའི་བཤེས་གཉེན་ཡོད་མཁན་ཆོས་ཐོས་མཁན་ད་དེ་འདྲའི་གཅིག་གི་གོ་སྐབས་བཟང་པོ་གཅིག་བྱུང་བའི་སྐབས་སུ་ངས་ག་རེ་བྱས་ནས་ཆོས་མ་བསྒྲུབས་ཡིན་ན་བསམ་པ་གི། དེ་ནི་རང་དབང་ཡོད་པའི་དུས་སུ་འཆི་ཁར་ཕན་པའི་ཆོས་ཅིག་ག་རེ་བྱས་ནས་མ་བསྒྲུབས་ཡིན་ན་སྙམ་ནས་དེ་འགྱོད་པ་ཡང་ཆེན་པོར་སྐྱེ་གི་ཡོད་གསུང་རྒྱུ་རེད་འགྱོད་པ་ཆེན་པོ་སྐྱེས་འོང་དུས་སྙིང་ལ་ཡང་ད་འགྱོད་པ་ཟེར་འོང་དུས་ན་ཚ་རེད་བ་སེམས་ཀྱི་ན་ཚ་རེད་འདི་ག་རེ། སྙིང་ཟེར་ན་འདྲ་སེམས་ལ་ཡང་ཟུག་གཟེར་སྐྱེས་ཏེ། དེ་ནི་བྲང་ལ་སྦར་མོས་བཏབ་པས་བྲང་སེན་རྗེས་ཀྱིས་བཀང་ནས་འཆི་བ་ཡིན་ཏེ་ཇི་སྐད་དུ། མི་སྡིག་ཅན་འཆི་བ་མཐོང་ཙ་ན།

དཔེར་ན་བླ་མ་ད་དམ་པའི་སྐྱེས་བུ་ཁྱད་པར་ཅན་དེ་ཚོ། དེ་ནི་དགོངས་པ་མ་རྫོགས་པའི་སྔོན་དུ། དེ་ནི་རིགས་ལྔའི་ད་མཁའ་འགྲོ་མ་དེ་ཚོ། དེ་ནི་དག་པའི་ཞིང་ཁམས་ལ་ཡར་བླ་མ་གདན་འདྲེན་ཞུ་བའི་ཕྱིར་དུ་ད་བསུ་མ་སླེབས་ཀྱི་ཡོད་གསུངས་པ་རེད། དེ་ནང་བཞིན་བྱས་ནས་མི་སྡིག་པ་ཆེན་པོ་གི་གང་ཟག་དེ་ཚོ་ངན་སོང་གི་གནས་སུ་མར་ཁྲིད་པའི་ཕྱིར་དུ་དེ་ནི་གཤིན་རྗེའི་ལས་མཁན། ད་གཟུགས་མི་སྡུག་པ་ལག་ན་མཚོན་ཆ་སྣ་ཚོགས་པ་ཐོགས་མཁན་དེ་ཚོ་དེ་ནི་བསུ་མ་སླེབས་འོང་གི་རེད། དེ་སླེབས་འོང་དུས་དེ་སྣང་བ་ཐམས་ཅད་འཇིགས་སྐྲག་དང་ཚོར་བ་ཐམས་ཅད་སྡུག་བསྔལ་གྱི་ངོ་བོ་སྐྱེ་འོང་གི་ཡོད་གསུང་བཞག་རེད། ད་དེ་དུས་གཅིག་ཁོ་རང་ཤི་ཚར་བའི་རྗེས་སླེབས་དུས་སྣང་བ་ཐམས་ཅད་འཇིགས་སྐྲག་དང་ཚོར་བ་ཐམས་ཅད་སྡུག་བསྔལ་སྐྱེ་བ་ཙམ་མ་ཟད། ད་སྲོག་གི་དབང་པོ་མ་འགགས་པའི་སྔོན་ལ་ཡང། དེ་འདྲ་བོ་ཅན་གྱི་ཡོང་འདུག་ཡོད་རེད། འཇིགས་སྐྲག་དང་ཚོར་བ་ཐམས་ཅད་སྡུག་བསྔལ་དུ་སྐྱེས། ལུས་ཀྱི་འབྱུང་བ་རྒུད། དབུགས་ནི་ངར་ཟེར་དང་དབུགས་སོགས་རྒོད་པོ་དེ་རེད། དེ་ནས་ཡན་ལག་ནི་གཡབ་ཟེར་ད་ཤི་ཁ་ངོ་མ་ནས་ལག་པ་རྐང་པ་ཐམས་ཅད་གཡབ་འོང་གི་ཡོད་རེད། འདུ་ཤེས་ནི་འཁྲུལ་ཟེར་སེམས་ནི་འཁྲུལ་འགྲོ་གི་ཡོད་རེད། གཅིག་ངོ་མ་ཤི་ཁ་ལ། ད་གཅིག་དམ་པའི་སྐྱེས་བུ་ཉམས་ལེན་ཅན་དེ་ཚོ་ནི། དེ་ནས་རང་གི་ཉམས་ལེན་གྱི་ངང་ལ་རྩེ་གཅིག་ཏུ་གནས་ནས། དེ་ནས་ད་ལྟ་འཆི་སྲིད་ཆོས་སྐུའི་ངོ་བོ་ལ་ད་ལྡང་ཐུབ་མཁན་དེ་འདྲ་ཡོང་འདུག་ག་རེད། དེའི་རྗེས་དུ་ཆོས་ཉིད་བར་དོའི་སྣང་བ་ཐམས་ཅད་རང་སྣང་ཡིན་པར་ངོས་ཟིན་ནས། དེ་ནས་ལོངས་སྤྱོད་རྫོགས་སྐུའི་ངོ་བོར་ལྡང་ཐུབ་མཁན་ད་དེ་འདྲ་ཡོང་འདུག་ག་རེད། ད་དེ་འདྲ་མ་ཡིན་ན་ཡང་དེ་ནི་གཅིག། སྐྱེ་བའི་སྐབས་སུ་དེ་ནས་རིགས་ལྔའི་ཞིང་ཁམས་ལ་ད་བགྲོད་ནས། དེ་ནས་ད་ལྟ་ད་རིགས་ལྔ་གི་ཞིང་ཁམས་དེ་ཚོ་གི་གནས་སྐབས་ན་དེ་ནས་མཐར་སངས་རྒྱས་འགྲོ་མཁན་ད་དེ་འདྲ་ཡང་ཡོང་འདུག་ག་རེད། ད་དེ་འདྲ་མ་ཡིན་ན་ཡང་དེ་ནས་འཆི་ཁ་ལ་བླ་མ་དང་དཀོན་མཆོག་ཡི་དམ་གྱི་ལྷ་དེ་ཚོ་ལ། ད་གསོལ་འདེབས་དྲག་པོ་ཅན་གྱི་གིས་མཚམས་སྦྱར་ཐུབ་པ་ཅན་གྱི་བྱུང་སོང་ན་ཡང་ངོ་མ་ཅིག་སྐྱེ་བ་ཕྱི་མ་གི་གནས་སྐབས་ན་ད་རབ་ན་དག་པའི་ཞིང་ཁམས་ལ་སྐྱེ་རྒྱུ་འདྲ་དང་གལ་སྲིད་དག་པའི་ཞིང་ཁམས་ལའང་སྐྱེ་མ་ཐུབ་ན་ཡང་ད་དལ་བའི་རྟེན་བཟང་པོ་ཡང་བསྐྱར་ཚུར་ཐོབ་རྒྱུ་འདྲ་བོ་དེ་འདྲ་གི་དེ་ནས་ཕན་ཡོན་དེ་ཚོ་ཡོད་གསུངས་པ་རེད། ཡིན་ན་ཡང། དེ་ནས་འཆི་ཁ་ལ། ད་ཚེ་འདི་ལ་གོམས་འདྲིས་ཆེན་པོ་ཅན་གྱི་ཡོད་ན་ནི། ད་འཆི་ཁ་འདྲ་དང་བར་དོའི་གནས་སྐབས་ན། དེ་ནི་རང་གི་རྩ་བའི་བླ་མ་དང། དེ་ནི་ཡི་དམ་གྱི་ལྷ་ཟེར་བ་འདྲ་དང་ད་དེ་ཚོ་ལ་ཅིག། བློ་ངོ་ལ་དྲན་རྒྱུ་འདྲ་དང་གསོལ་འདེབས་འདྲ་བོ་དེ་འདྲ་བརྩོན་རྒྱུ་ཡོང་གི་ཡོད་ས་རེད། ད་ཚེ་འདིའི་སྟེང་དུ་གོམས་འདྲིས་འདྲ་བོ་ཡག་པོ་ཅན་གྱི་མེད་ན་ནི། དེ་ནི་འཆི་ཁ་ལ་ཡང་དྲན་ཡག་དེ་ཁག་པོ་ཡིན་ས་རེད།

ལུས་ལ་ཡིན་ན་ཡང་ན་ཚ་གཟེར་ཟུག་དྲག་པོ་ཅན་གྱི་གིས་ན། སེམས་དེ་འདྲ་ཡང་ད་འཁྲུལ་འགྲོ་གི་ཡོད་གསུངས་དང་འདུ་ཤེས་འཁྲུལ་འགྲོ་གི་ཡོད་རེད་འདུ་ཤེས་འཁྲུལ་འགྲོ་དུས་ད་སྨྱོན་པ་ནང་བཞིན་གྱི་ཆགས་འོང་དུས་ད་བླ་མ་དང་དཀོན་མཆོག་ལ་གསོལ་བ་འདེབས་རྒྱུ་དང་བླ་མ་དཀོན་མཆོག་ཡིད་ལ་བཞག་དགོས་ཟེར་ན་ད་ལས་སླ་པོ་ཅིག་བྱ་ཆོག་ཆོག་ཅན་གྱི་ཡོང་གི་ཡོད་ས་མ་རེད། དེ་བྱེད་འོང་དུས། མཁན་པོ་ཀུན་དཔལ་དེ་ཚོ་གི་གསུང་འོང་དུས་ད་ད་ལྟ་ང་རང་ཚོ་གསོན་པའི་གནས་སྐབས་ན་ཡང་གོམས་འདྲིས་ཡག་པོ་ཅིག་ཡོང་ཐུབ་དགོས་ཀྱི་ཡོད་གསུང་བ་རེད། རྒྱུན་དུ་རང་གི་རྩ་བའི་བླ་མ་ལ་དད་པ་མོས་གུས་ཀྱི་སྒོ་ནས་གསོལ་འདེབས་རྩེ་གཅིག་བསྒྲུབ་པ་ལ་བརྩོན་རྒྱུ་འདྲ་དང་ཡི་དམ་གྱི་ལྷ་ལ་ཡང། དེ་ནི་བསྐྱེད་རིམ་དང་རྫོགས་རིམ་ལ་སོགས་པ་ལ་བརྟེན་ནས་ད་ཡི་དམ་གྱི་ལྷ་དང་ཡང་འབྲེལ་བ་ཆེན་པོ་ཅན་ཞིག་བཞག་ད་དེ་འདྲའི་ཅན་ཞིག་བྱུང་འདུག་ཡོད་ན་ནི། དེ་ནི་འཆི་ཁ་དང་བར་དོའི་གནས་སྐབས་ལ་ཡང་ད་ཁོ་རང་གསོན་པོའི་གནས་སྐབས་ན་གོམས་པའི་བག་ཆགས་ཀྱི་སྟོབས་ཀྱི་སྒོ་ནས་དེ་ནི་འཆི་ཁ་དང་བར་དོའི་གནས་སྐབས་ལ་ཡིད་ལ་བཞག་ཐུབ་པ་འདྲ་བོ་དེ་འདྲའི་ཡོང་རྒྱུ་ཡོད་གསུངས་འདུག་ད་དེ་འདྲའི་མ་ཡིན་ན་ནི། གཅིག། གསོན་པོའི་གནས་སྐབས་ན་གོམས་འདྲིས་དེ་བྱུང་མེད་ན་འཆི་ཁ་གི་གནས་སྐབས་ན་བླ་མ་དང་ཡི་དམ་གྱི་ཚོགས་ཐམས་ཅད་དྲན་རྒྱུ་དང་གསོལ་བ་འདེབས་རྒྱུ་ཟེར་རྒྱུ་དེ་ཤིན་ཏུ་ནས་ཀྱང་ཁག་པོ་ཡིན་གསུངས་ཡོད་རེད། དེ་བྱས་འོང་དུས་དེ་ནི་འཆི་ཁ་དང་བར་དོའི་གནས་སྐབས་ན་དྲན་ཐུབ་པར་བྱ་བའི་ཆེད་དུ་ད་ལྟ་གསོན་པོ་རང་དབང་ཡོད་པའི་སྐབས་ནས་ཡང་དེ་ནི་བླ་མ་དང་ཡི་དམ་གྱི་ལྷ་ཡི་ཚོགས་ཐམས་ཅད་ལ་ཡང་ནས་ཡང་དུ་གསོལ་བ་འདེབས་རྒྱུ་ད་དེ་འདྲའི་གི་གོམས་འདྲིས་ཅིག་བྱུང་ཐུབ་སོང་ན་ནི་དེ་ནི་འཆི་ཁའི་གནས་སྐབས་ན་ཚུར་དྲན་པ་ལ་ཕན་ཐོགས་ཡོང་འདུག་གི་ཡོད་རེད། ད་འཆི་ཁའི་གནས་སྐབས་ན་དེ་འདྲ་བོ་ཅིག་དྲན་ཐུབ་ན་ནི། དེ་ནི་ད་འཆི་ཁ་གི་གནས་སྐབས་ཡིན་ན་ཡང་འདྲ། བར་དོའི་གནས་སྐབས་ཡིན་ན་ཡང་འདྲ། དེ་ནི་རང་གི་རྩ་བའི་བླ་མ་མངོན་སུམ་དུ་བྱོན་པའི་སྣང་བ་ཤར་རྒྱུ་དང། ཡི་དམ་གྱི་ལྷ་དེ་དངོས་སུ་མཇལ་བའི་སྣང་བ་དེ་འདྲ་ཤར་ནས། དེ་ནི་དག་པའི་ཞིང་ཁམས་བདེ་བ་ཅན་ལ་སོགས་པ་ལ་དེ་ནི་འདྲེན་པའི་དེད་དཔོན་དུ་དེ་ནི་འགྱུར་འགྲོ་གི་ཡོད་གསུང་གི་ཡོད་རེད། དེ་བྱས་འོང་དུས་དཔལ་སྤྲུལ་རིན་པོ་ཆེ་གིས་གསུང་རེད། ད་བླ་མ་ལ་གསོལ་བ་འདེབས་ན།

ལོ་ཀའི་ཚེ་ཕ་རོལ་ཏུ་དེ་ནས་འགྲོ་དགོས་ཐུག་གི་རེད་གསུངས་རེད་གཤིན་རྗེ་གི་བསུ་མ་ཡང་སླེབས། བར་དོ་གི་སྣང་བ་ཡང་ཤར། མགོན་དང་སྐྱབས་ནི་མེད། གཅེར་བུ་ལག་སྟོང་དུ་འགྲོ་བའི་དུས། དུས་དེ་དེ་རིང་གི་ཉི་མ་ཙམ་ན་མི་འོང་བའི་གདེང་མེད་དེ་གསུངས་ཡོད་རེད་ད་གཅེར་བུ་ལག་སྟོང་དུ་འགྲོ་དགོས་པའི་གི་དུས་ཚོད་ཅིག་ང་རང་ཚོ་ལ་ཡོད་འདུག་གི་ཡོད་རེད། དེའི་དུས་ཚོད་དེ་ཉི་མ་དེ་རིང་སླེབས་འོང་ད་ཧ་གོ་ཡ་ཅིག་ཡོད་མ་རེད་གསུང་གི་ཡོད་རེད། དེ་བྱས་འོང་དུས་ངོ་མ་གཅིག། ནམ་འཆི་ངེས་པ་རྩ་ནས་མེད་མཁན་ཅན་ཞིག་ཡིན་དུས། ད་དེ་རིང་ཙམ་ཡང་འཆི་གི་མ་རེད་ཟེར་ནས་ཁ་ཚོན་བཅད་དགོས་ན་བཅད་མི་ཐུབ་པ་རེད། དེ་ཡིན་དུས་དེ་རིང་ཙམ་ན་ད་གཅེར་བུ་ལག་སྟོང་མགོན་མེད་སྐྱབས་མེད། དེ་ནི་ད་ལྟ་མར་གྱི་ནང་ནས་སྤུ་བཏོན་པ་ལྟ་བུ་བྱས་ནས། ད་འགྲོ་དགོས་ཀྱི་མ་རེད་ཟེར་ནས་ཁ་མཚམས་བཅད་དགོས་ན་ཡང་བཅད་མི་ཐུབ་པ་ཅན་གྱི་ཡིན་གསུངས་ཡ་རེད། ད་དེའི་དུས་སུ་ཕན་ངེས་པ་ནི་དམ་པའི་ཆོས་ཁོ་ན་ལས་སུ་ཡང་སྐྱབས་སུ་གྱུར་པ་མེད་པས་གསུངས་ཡ་རེད། ད་འཆི་ཁ་ལ་ཕན་ངེས་ཀྱི་ཐབས་འདྲ་པོ་ཅིག་འཚོལ་འོང་དུས་ད་ཆོས་རྣམ་པར་དག་པ་སྒྲུབ་རྒྱུ་ཅན་གྱི་རེད་འདུག་གི་ཡ་རེད། ཆོས་རྣམ་པར་དག་པ་སྒྲུབ་རྒྱུ། ཆོས་རྣམ་པར་དག་པ་ཅིག་བསྒྲུབས་ཏེ་ཡོད་ན་ནི་དེ་གིས་འཆི་ཁ་ལ་ཕན་གྱི་འདུག་གསུངས་ཡ་རེད། བར་དོ་ལ་ཕན་གྱི་འདུག་གསུངས་ཡ་རེད་སྐྱེ་བ་ཕྱི་མའི་གནས་སྐབས་ལ་ཡང་ཕན་ཐོགས་འདུག་གི་ཡ་རེད། འཆི་ཁ་གི་སྐྱབས་གནས་ཡང་ཆོས་རེད་འདུག་གི་ཡ་རེད། བར་དོ་གི་སྐྱབས་གནས་ཡང་ཆོས་རེད་འདུག་གི་ཡ་རེད། ཚེ་ཕྱི་མའི་སྐྱབས་གནས་ཡང་ཆོས་རེད་འདུག་གི་ཡ་རེད། དམ་པའི་ཆོས་དེ་གིས་ཁོ་རང་ཕན་ཐོགས་ངེས་ཅན་གྱི་རེད་འདུག་གི་ཡ་རེད། ད་སྡིག་པ་གི་ལས་ཅིག་བསགས་ཏེ་ཡོད་ན་ནི་འཆི་ཁ་ལ་ཡང་མི་དེ་ནི་བསམ་པ་ངན་པ། ད་རྒྱུན་དུ་སྦྱོར་བ་རྩུབ་པོ་ད་དེ་འདྲ་གི་གང་ཟག་ཚོ་འཆི་འོང་དུས་ཡང་ལས་སླ་པོ་འཆི་མི་ཐུབ་ནས་འཆི་བ་གནད་གཅོད་ཀྱི་སྡུག་བསྔལ་དྲག་པོ་མྱོང་དགོས་ཀྱི་ཡོད་གསུངས་འདུག་ད་ཅི་ངོ་མ་འཆི་བ་གནད་གཅོད་ཀྱི་སྡུག་བསྔལ་དྲག་པོ་དེ་མྱོང་བ་ལས་ཕ་ལས་སླ་པོ་ཞིག་སྔ་དེ་ཕ་ཤི་བ་བྱས་ན་དགའ་བསྡད་ཀྱི་ཡོད་རེད་བ་ག་རེ་ཟེར་ན་ཁོ་སྡུག་བསྔལ་དྲག་པོ་དེ་མྱོང་མི་དགོས་འགྲོ་གི་ཡོད་རེད་དེ་དེ་མི་བསམ་པ་ངན་པ་སྦྱོར་བ་རྩུབ་པོ་གི་རིགས་དེ་ཚོ་ཐམས་ཅད

གཅིག་ལུས་ལ་ཡང་ན་ཚ་གཟེར་ཟུག་མེད་མཁན་སེམས་ལ་ཡང་འཁྲུལ་སྣང་འདྲ་བོ་དེ་འདྲའི་མེད་མཁན་གྱི། ད་བླ་མ་དཀོན་མཆོག་དེ་ཚོ་ཡང་ཡིད་ལ་དྲན་ཐུབ་མཁན་ད་ཤི་ནི་ཤི་སྡོད་ཀྱི་ཡོད་རེད་དེ་བདེ་པོ་སྐྱིད་པོ་ཞིག་ནི་ཕ་ཤི་དེ་ཅིག་ཡོང་གི་ཡོད་གསུངས་ཡ་རེད། དེ་རེད་མ་གཏོགས་བ་གི་ད་གསོན་པོ་གི་དུས་ཚོད་ལ་དེ་ནི་བསམ་པ་ངན་པ་ལྷག་པར་དུ་ཡང་ད་མི་ལ་གཅིག

བདེ་པོ་དང་སྐྱིད་པོ་ཅིག་གི་ཆེད་དུ་དེ་ནི་འབད་རྩོལ་མང་པོ་ཅན་གྱིས་བྱེད་སྡོད་ཀྱི་རེད། ད་བདེ་པོ་དང་སྐྱིད་པོ་གི་ཆེད་དུ་ད་འབད་རྩོལ་བྱེད་རྒྱུ་དེ་འདྲ་ཡང་ད་ཆོས་ཕྱོགས་ཀྱི་འབད་རྩོལ་དེ་བྱེད་གི་ཡོད་མ་རེད་འཇིག་རྟེན་གྱི་ཕྱོགས་ཀྱི་ད་དཔེར་ན། ཅིག་རྒྱུ་རྫས་ལོངས་སྤྱོད་བསག་རྒྱུ་ཐབས་དང་གོ་ས། དེ་བཞིན་དུ་སྙན་གྲགས་ད་དེ་འདྲ་གི་ཆེད་དུ་ཨ་ནི་འབད་རྩོལ་ཤུགས་ཆེན་པོ་ཅན་གྱིས་བྱེད་སྡོད་ཀྱི་རེད། ད་དེ་འདྲ་བའི་འབད་རྩོལ་དེ་འདྲ་ཡང་ཚེ་འདི་ལ་བདེ་བོ་དང་སྐྱིད་པོ་ཅིག་ཡོང་ན་བསམ་པའི་འབད། ཅིག་ཀུན་སློང་གི་སྒོ་ནས་དེར་འབད་རྩོལ་ཤུགས་ཆེན་པོ་ཅན་གྱིས་བྱེད་ཀྱི་ཡོད་རེད་བ། དཔེར་ན་ང་རང་ཚོ་གི་ཚེ་ཚད་ལ་བསམ་མནོ་གཏོང་ན་ཡང་ད་ང་ཚོ་མི། མི་ལོ་འདྲ་བོ་དྲུག་ཅུ་སྡོད་མཁན་ཅན་གྱི་ཡིན་ནའང་ད་ལོ་དྲུག་ཅུ་གི་ནང་ནས། ད་ཅིག་ཧ་ལམ་ཅིག་ལྔ་བཅུ་ཡར་མར་བྱས་ཅིག་དེ་ནི་འཇིག་རྟེན་ཚེ་འདི་གི་རྒྱུ་རྫས་ལོངས་སྤྱོད་བསྒྲུབ་རྒྱུ་ཐབས་དང་གོ་ས་བསྒྲུབ་རྒྱུ་བྱས་ནས་ད་ཚེ་འདི་བྱ་བ་དག་དག་གི་དབང་དུ་གཏོང་འགྲོ་གི་ཡོད་རེད། ཚེ་འདི་གི་བྱ་བ་སྒྲུབ་སྡོད་རྒྱུ་དེ་འདྲ་ཨོ་ཚེ་འདི་ལ་བདེ་པོ་དང་སྐྱིད་པོ་ཅིག་ཡོང་ཡག་གི་ཆེད་དུ་དེ་ནི་སྒྲུབ་སྡོད་གི་ཡོད་རེད། ད་སྐྱེ་བ་ཕྱི་མར་ང་ཚོས་བདེ་པོ་དང་སྐྱིད་པོ་ཡོང་ཡག་གི་ཆེད་དུ་ད་བསམ་བློ་ཁོ་རང་གཏོང་ཐུབ་གི་ཡོད་མ་རེད་བ། ཚེ་འདི་གི་བདེ་པོ་དང་སྐྱིད་པོ་ཡོང་ཡག་དག་དག་གི་ཆེད་དུ་དེ་ནི་གཡེང་ནས་དེ་འཇིག་རྟེན་ཚེ་འདི་གི་བྱ་བ་དག་དག་གི་དུས་འདའ་འདུག་གི་ཡོད་རེད། ད་འཇིག་རྟེན་ཚེ་འདི་གི་བྱ་བ་འདི་གིས་ཚེ་འདི་ལ་བདེ་བོ་ཡོང་མཁན་ཡང་ཡོད་དེ་རེད། ད་མི་ཡོང་མཁན་ཡང་ཡོད་འདུག་གི། ཡོང་དང་མི་ཡོང་གཉིས་ནང་ནས་ད་མི་ཡོང་བ་དེ་ཤུགས་ཆེ་བ་ཅན་ཞིག་ཡིན་འདུག་ན་ཡང་ད་རུང་ང་ཚོ་སྐྱེས་བུ་རེ་བས་ཕུང་ཟེར་བ་ནང་བཞིན་བྱས་ནས་ཅིག་བདེ་བོ་དང་སྐྱིད་པོ་ཞིག་ཡོང་གྱི་རེད་བསམ་ནས་ཁོ་རང་གཅིག་རེ་བ་འདྲ་པོ་ཅིག་བརྒྱབ་ནས་འབད་རྩོལ་དང། དེ་ནི་དཀའ་བ་མང་པོ་ཅན་ཞིག་སྤྱད་དེ་གར་དེ་ཐམས་ཅད་ཚེ་འདི་གི་ཆེད་དུ་དེ་ནི་བསམ་མནོ་གཏོང་ཚེ་འདི་གི་ད་བདེ་སྐྱིད་གི་ཆེད་དུ་དེ་ནི་འབད་རྩོལ་བྱེད་དེ་གར། ད་ངོ་མ་ཚེ་འདི་ཡིན་ན་ད་ང་ཚོ་རིང་དགོས་ན་ཡང་ད་གཅིག་ལོ་ལྔ་བཅུ་དྲུག་ཅུ་ཕྱེད་ཕྲལ་གྱི་རེད་དེ་གར། ད་ཚེ་ཕྱི་མ་ཡང་སོ་སོ་རེད་བ་ཚེ་ཕྱི་མ་སོ་སོ་རེད་དེ་རེད། མ་གཏོགས་པ་གི་ཚེ་ཕྱི་མ་ལ་ང་ཚོའི་སེམས་ཀྱི་རྒྱུན་རྩ་ནས་མེད་མཁན་ས་དང་རྡོ་འདྲ་བོ་ཅིག་ཆགས་འགྲོ་ན་དོ་ད་ཚེ་ཕྱི་མ་བསྒྲུབ་དགོས་ཡ་ཅིག་ཡོད་མ་རེད་ང་ཚེ་འདིའི་ད་ཚོད་ལ་དེ་ངའི་ཕུང་པོའི་རྒྱུན་ཐམས་ཅད་ཆད་རྡོ་ཐོག་ལ་ཆུ་སྐམ་པ་འདྲ་བོ་ཅིག་ཅིག་ཆགས་འགྲོ་གི་རེད་དེ་ཡིན་དུས་ཕྱི་མའི་གང་དག་བསྒྲུབ་དགོས་དོན་མེད་བསམ་ཆོག་གི་རེད་བ། དེ་འདྲ་མ་རེད་བ་ང་ཚོའི་ཚེ་ཕྱི་མ་ལ་རྣམ་ཤེས་ཀྱི་རྒྱུན་དེ་འདྲ་འགྲོ་འདུག་གི་ཡོད་རེད། སྐྱེ་བ་སྔ་མའི་རྣམ་ཤེས་ཀྱི་རྒྱུན་དེ་འདྲ་ད་ལྟའི་སྐྱེ་བ་ལ་འབྲེལ་སྡོད་གི་ཡོད་རེད། ད་ལྟའི་སྐྱེ་བ་ཀྱི་རྣམ་ཤེས་ཀྱི་རྒྱུན་དེ་འདྲ་བར་དོ་ལ་འབྲེལ་སྡོད་གི་ཡོད་རེད། བར་དོ་ཀྱི་རྣམ་ཤེས་ཀྱི་རྒྱུན་དེ་ཚེ་ཕྱི་མ་ལ་འབྲེལ་སྡོད་གི་ཡོད་རེད། བདེ་སྡུག་གི་ཚོར་བ་མྱོང་མཁན་དེ་སེམས་ཡིན་དུས་སེམས་ཀྱི་རྒྱུན་དེ་རྩ་ནས་ཆད་ཡོད་མ་རེད་བ། ཤི་འགྲོ་བའི་གནས་སྐབས་ན་ལུས་ཀྱི་རྒྱུན་ཟེར་ནའང་འདྲ། ད་གཟུགས་ཀྱི་ཕུང་པོ་ཀྱི་རྒྱུན་དེ་ཆད་སོ་རེད་མ་གཏོགས་པ་གི། ད་རྣམ་པར་ཤེས་པའི་ཕུང་པོ་ཟེར་ན་འདྲ་སེམས་ཀྱི་རྒྱུན་དེ་ཆད་ཡོད་མ་རེད། བདེ་སྡུག་གི་ཚོར་བ་མྱོང་མཁན་གྱི་དེ་སེམས་རེད་དེ་རེད་དེ་རྒྱུན་ཆད་དུ་ཡོད་མ་རེད། དེའི་ཕྱིར་ད་སྐྱེ་བ་ཕྱི་མའི་གནས་སྐབས་ན་ཡང་ཁོ་སྡུག་བསྔལ་འདོད་ཀྱི་ཡོད་མ་རེད་བདེ་བ་འདོད་ཀྱི་ཡོད་དུས་ད་ཕྱི་མ་ལ་ང་བདེ་བ་ཅིག་མྱོང་བའི་ཕྱིར་དུ་ཡང་ད་ངས་འབད་རྩོལ་ཅིག་བྱེད་དགོས་ཀྱི་འདུག་དཀའ་ལས་ཅིག་རྒྱབ་དགོས་ཀྱི་འདུག་མ་གཏོགས། ང་གི་མི་ཚེ་ཧྲིལ་པོ་དེ་ཚེ་འདིའི་སྟེང་དུ་བཏང་བཞག་ན་འགྲིག་གི་མི་འདུག་བསམ། ད་ངོ་མ་ང་ཚེ་ཕྱི་མ་ལ་ཅིག་བདེ་པོ་དང་སྐྱིད་པོ་ཡོང་ཡག་གི་ཐབས་ཤེས་དེ་ལ་ད་ག་རེ་གི་བརྩོན་དགོས་ཀི་འདུག་ལྟ་འོང་དུས་ད་ཚོང་བརྒྱབ་ཡག་ཟེར་ཡག་འདྲ་དང་སོ་ནམ་བྱེད་ཡག་ཟེར་ཡག་འདྲ་དང་འཇིག་རྟེན་གི་བྱ་བ་ག་རེ་ལ་བརྩོན་འདོད་ན་ཡང་ད་ཚེ་ཕྱི་མ་ལ་ཕན་བདེ་བཟོ་གི་མི་འདུག་ཨ་ལོངས་སྤྱོད་ཡོད་ན་ནི་འཁྱེར་དབང་ཡོད་མ་རེད་སྐད་གྲགས་ཡོད་ན་ནི་དེ་ནི་ད་ལྟ་ཚིག་སྐམ་པོ་ཅིག་ཆགས་འགྲོ་གི་ཡོད་རེད་ཐོབ་ཐང་གོ་ས་ཡོད་ན་ཡང་ཚེ་ཕྱི་མའི་གནས་སྐབས་ལ་དེའི་གོ་གནས་ང་ལ་སྡོད་རོགས་བྱེད་གི་ཡོད་མ་རེད།

ད་ནི་ང་གི་ཚེ་ཡི་ལྷག་མ་གང་ཡོད་ཐམས་ཅད་དེ་ཚེ་ཕྱི་མ་ལ་བདེ་པོ་དང་སྐྱིད་པོ་ཡོང་ཡག་གི་ཆེད་དུ་ངས་འབད་རྩོལ་དེ་བརྩམས་ཐུབ་པ་ཅིག་བྱེད་བསམ་ནས། ད་བསམ་བློ་དེ་དང་མཐུན་པའི་སྒོ་ནས་དེ་དམ་པའི་ཆོས་རྣམ་པར་དག་པ་ཅན་ཞིག་ལ་འཇུག་ཐུབ་རྒྱུ་ཞིག་བྱུང་ན། དེ་ནི་འཆི་ཁ་ལ་ཡང་ཕན། བར་དོའི་གནས་སྐབས་ལ་ཡང་ཕན། སྐྱེ་བ་ཕྱི་མའི་གནས་སྐབས་ན་ཡང་དེ་ནི་ཕན་ཐོགས་པ་ཅན་ཞིག་ཡོང་ངེས་ཅན་ཡིན་འདུག་གི་རེད་གསུངས་རྒྱུ་རེད། དེ་བྱས་དུས།

སྐྱེས་མ་ཐག་ཏུ་འཆི་ཆོས་དྲན། མར་སྐྱེས་མ་ཐག་ཏུ་ལམ་སང་འཆི་བ་དེ་དྲན། འཆི་བ་ལ་ཕན་པའི་དེ་ནི་ཆོས་དེ་དྲན་ཐུབ་པ་བྱེད་ནི་དགོས་ཀྱི་ཡོད་གསུངས་པའི་དོན་དག་རེད། ཅེས་གསུངས་པ་ལྟར། རྒན་གཞོན་ཀུན་ལ་འཆི་བ་གློ་བུར་དུ་འོང་བས། སྐྱེས་པ་ཙམ་ནས་བཟུང་སྟེ་འཆི་ཁར་ཕན་པའི་ཆོས་སྒྲུབ་དགོས་པ་ཡིན་གསུངས་རྒྱུ་རེད། ད་མི་རྒས་པོ་དེ་ཚོ་ཐམས་ཅད་ཀྱིས་ད་ང་འཆི་བ་ལ་ཆེས་ཉེ་ཡིན། ད་ནི་འཇིག་རྟེན་གྱི་བྱ་བ་ཐམས་ཅད་བློས་བཏང་ནས་ངས་ཆོས་སྒྲུབ་ཀྱི་ཡིན་བསམ་ནས། འཆི་བ་གློ་བུར་བ་དེ་རྒད་པོ་རེད་མ་གཏོགས་གཞོན་པ་ལ་བལྟ་ནས་ཡོང་ནོར་མི་འཆི་བ་འདྲ་པོ་དེ་འདྲས་ཡོང་འདུག་གི་རེད་དེ་མ་རེད་གསུངས་རྒྱུ་རེད། འཆི་བ་གློ་བུར་བ་དེ་རྒད་པོ་ལ་ཡང་སླེབས་ཀྱི་ཡོད་རེད། གཞོན་པོ་ལ་ཡང་སླེབས་ཀྱི་ཡོད་རེད། དེ་བྱེད་དུས། འཆི་བ་གློ་བུར་བ་དེ་ག་དུས་ཡོང་ངེས་པ་རྩ་ནས་མེད་དོན་རེད། ང་ཚོ་ཨ་མའི་ཁོག་པ་ནས་མར་སྐྱེས་མ་ཐག་ཏུ། ད་འཆི་བའི་རང་བཞིན་ཅན་ཞིག་ཡིན་འདུག་གི་རེད། དེ་བྱས་ཨ་ནི་ད་མར་སྐྱེས་མ་ཐག་ཏུ་འཆི་བ་ལ་ཕན་པའི་ཆོས་བསྒྲུབ་བསམ་པའི་གི་བསམ་མནོ་དེ་དེ་དྲན་ཐུབ་པར་བྱ་དགོས་ཀྱི་ཡོད་གསུངས་པའི་དོན་དག་རེད། འཆི་ཁར་ཕན་པའི་ཆོས་བསྒྲུབ་དགོས་པ་ཡིན་པ་ལ། ད་ལྟ་ཕན་ཆད་འཆི་བ་མ་དྲན་པས་དགྲ་འདུལ་གཉེན་སྐྱོང་གནས་མལ་དང་ཟང་ཟིང་ལ་དེ་ནས་ཤི་ཆུ། གསུངས་རྒྱུ་རེད། ད་ད་ལྟ་ཕན་ཆད། འཆི་འོང་བསམ་པའི་བསམ་མནོ་ཡང་འཁོར་མ་ཐུབ་པས་དེ་བསམ་མནོ་འཁོར་མ་ཐུབ་ནས་ད་ཚེ་འདི་སྣང་གི་ཆེད་དུ་དེ་ནས་དགྲ་འདུལ་རྒྱུ། གཉེན་སྐྱོང་རྒྱུ། གནས་མལ་དང་ཟང་ཟིང་ལ་ད་ལྟ་དུས་ཚོད་འདའ་འདུག་གི་རེད་ཤི་ཆུ་ཟེར་བ་དེ་ད་དེ་ཚོ་ད་ལྟ་གི་དེ་ནས་སྒྲུབ་སྡོད་ཀྱི་ཡོད་པའི་སྐད་ཆ་རེད་སྒྲུབ་སྡོད་པའི་ཆ་དེ་ལ་ཤི་ཆུ་ཟེར་གི་རེད་ཟང་ཟིང་ལ་ཤི་ཆུ།

དེ་ཡིན་དུས་ཉེ་དུ་དང་འབྲེལ་ཅན་ལ་སོགས་པའི་དོན་དུ་ཆགས་སྡང་རྨོངས་གསུམ་གྱིས་དུས་འདའ་བ་འདི། མཚང་རེ་ཆེ་སྙམ་དུ་བསམ་དགོས་ཀྱི་རེད་ཟེར་ང་ནོར་འཁྲུལ་ཆེན་པོ་རེད་འདུག་ང་བློ་ནོར་ན་ནོར་སྟོང་ཅིག་ཆགས་འདུག་བསམ་པའི་སྒོ་ནས་དེ་ནས་རང་གི་མཚང་དེ་འདྲས་དེ་ནས་རང་གིས་ཡང་ངོས་ཟིན་ཐུབ་པར་བྱེད་དགོས་ཀྱི་ཡོད་གསུངས་པའི་དོན་དག་རེད། མཚང་རེ་ཆེ་སྙམ་དུ་བསམ་མོ། དེ་བཞིན་དུ་དགྲ་སྡང་བ་དང་འཕྲད་ཀྱིས་དོགས་ཏེ་གསུངས་རྒྱ་རེ། ད་མི་མང་ཆ་དེ་འདྲས་ཀྱིས་སླེབས་སྡོད་ག་རེ་ཉིན་གྱི་བྱ་ར་མཚན་གྱི་མེལ་ཚེ་ཟེར་རྒྱ་རེ། རྒྱུན་གྱི་འཚོ་སྐྱོང་སོགས་བྲེལ་ཏེ། སོགས་བྲེལ། དེ་ཁོ་ནའི་ངང་དུ་དུས་འདའ་ནས་གསུངས་རྒྱ་རེ། ད་འདའ།

ད་སོ་སོའི་དཀའ་ལས་རྒྱབ་རྒྱབ་ཅོག་གི་ལོངས་སྤྱོད་དང་འབྱོར་པ་ཐམས་ཅད་ཡང། ད་ད་ལྟར་གྱི་སོ་སོ་གི་བདག་པོ་ལ་གཅིག་རྒྱབ་སྡོད་ག་རེད་དེ་ཡང་གློ་བུར་དུ་དགྲ་བོ་གཅིག་སླེབས་ནས་དེ་ཐམས་ཅད་འཕྲོག་བཅམ་བྱེད་འགྲོ་དུས་ད་ངའི་དཀའ་ལས་རྒྱབ་རྒྱབ་ཅོག་གི་ལོངས་སྤྱོད་དེ་ད་ལྟ་ངའི་ལོངས་སྤྱོད། རྗེས་སུ་དགྲ་བོ་གི་ལོངས་སྤྱོད་དུས་ད་ལོངས་སྤྱོད་ཐམས་ཅད་དགྲ་དང་ང་གཉིས་ཐུན་མོང་རེད་འགྲོ་གི་འདུག་ཟེར་རྒྱ་རེད་ཐུན་མོང་དུ་གྱུར། ཉིན་གྱི་ཇག་པ་མཚན་གྱི་རྐུན་མ། འཕར་སྤྱང་དང་གཅན་གཟན་ལ་སོགས་གློ་བུར་གློ་བུར་དུ་འོང་ནས་ད་འཚེ་བ་བགྱིད་དེ་གསུངས་ཡ་རེད་ད་ར་ལུག་འདྲ་བོ་འདྲ་དང། སྒོ་ནོར་འདྲ་བོ་འདྲ་དེ་ཚོ་ལ་བསམ་མནོ་གཏོང་ན་ནི། དེ་ནི་ད་ལྟ་ཇག་པ་དང་རྐུན་མ་དང་འཕར་བ་དང་སྤྱང་ཀི་དང་དེ་བཞིན་དུ་སྟག་གཟིག་ལ་སོགས་པ་གཅན་གཟན་གློ་བུར་གློ་བུར་དུ་འོང་ནས་ད་གནོད་པ་སྐྱེལ་འགྲོ་གི་འདུག་གསུངས་ཡ་རེད། སྤྱིར་ལོངས་སྤྱོད་དང་འབྱོར་པ་ནི་ཇི་ཙམ་ཡོད་པ་དེ་ཙམ་དུ་དེ་བསགས་པ་དང་བསྲུང་བ་དང། བསྲུང་བ་དང། དེ་ནས་སྤེལ་བ་ལ་སོགས་སྡུག་བསྔལ་མཐའ་ཡས་པའི་རང་བཞིན་ཡིན་ཏེ་གསུངས་རྒྱ་རེ་ད་རྒྱུ་རྫས་ལོངས་སྤྱོད་ག་ཚད་ཚད་ཀྱིས་ཆེ་ན་དེ་ག་ཚད་ཀྱིས་དེ་ནི་ལུས་སེམས་ལ་སྡུག་བསྔལ་ཡང་ཆེ་གི་རེ། རྒྱུ་རྫས་ལོངས་སྤྱོད་ག་ཚད་ཆུང་ན།

ད་ཆེ་བ་གི་རིགས་དེ་དཔེ་དཀའ་གི་རེད་ཆུང་བ་གི་རིགས་དཔེ་ལས་སླ་སྡོད་གི་རེ་དེ་ཕྱིར་ལོངས་སྤྱོད་ཆེ་ཆུང་ག་ཚད་ཚད་རྒྱུ་ན་དེ་ག་ཚད་ཀྱི་དེ་ནས་སྡུག་བསྔལ་ཡང་ཆེ་ཆུང་གི་ཁྱད་པར་དེ་རྒྱུག་སྡོད་ཀྱི་ཡོད་གསུངས་རྒྱ་རེད། དེ་ཕྱིར་ད་ནོར་ཟེར་རྒྱུ་དེ་ནི་ཕུང་ཁྲོལ་མཐའ་ཡས་པ་ཕུང་ཁྲོལ་ཟེར་འོང་དུས་ད་ཕུང་བ་དང་ཁྲོལ་བ་ཟེར་འོང་དུས་ད་སོ་སོ་ལ་སོ་སོའི་ལུས་སེམས་ལ་ད་གནོད་པའི་ཆ་དེ་ལ་ཕུང་ཁྲོལ་ཟེར་དགོས་རེད། ཕུང་ཁྲོལ་ཟེར་རྒྱུ་དེ་ལུས་དང་སེམས་གཉིས་ཀ་ལ་གནོད་པའི་ཆ་དེ་ལ་ཕུང་ཁྲོལ་ཟེར་འོང་དུས་ཕུང་ཁྲོལ་མཐའ་ཡས་པའི་རྒྱུ་ཡིན་པར་མཁྱེན་གྱིས་དེ་ནི་ཤེས་དགོས་ཀྱི་ཡོད་གསུངས་རྒྱ་རེ་ཞེས་དང་རྗེ་མི་ལས་ཀྱང། ནོར། དང་པོ་བདག་སྐྱིད་གཞན་སྨོན་པོ། ཇི་ཙམ་ཡོད་ཀྱང་ཆོག་ཤེས་མེད་གསུངས་རེ། ད་ནོར་རྫས་དེ་དང་པོ་སོ་སོ་ལ་གཅིག་ནོར་རྫས་ཅིག་ཐོབ་འོང་དུས་སེམས་དགའ་བོ་འདྲ་བོ་བྱེད་ཀྱིས། མི་གཞན་དག་གིས་ཨོ་ཁོ་ལོངས་སྤྱོད་ཆེན་པོ་རེད་དག་ཟེར་ཐམས་ཅད་སྨོན་པའི་གནས་སུ་གྱུར་སྡོད་ཀྱི་ཡོད་གསུངས་རྒྱུ་རེད། བར་དུ་ལོངས་སྤྱོད་ག་ཚད་ཡོད་ན་སེམས་ལ་ནི་ཆོག་ཤེས་རྩ་ནས་ཡོད་མ་རེད་ཟེར་ཡ་རེད་ད་ལོངས་སྤྱོད་ཡོད་བཞིན་ཡོད་ནས་དེ་ནི་ད་ལྟ་ལོངས་སྤྱོད་ལ་ཆགས་པའི་སེམས་དེ་ཡང་ཆེ་རུ་ཆེ་རུ་འགྲོ་རྒྱུ་རེད་ལོངས་སྤྱོད་ལ་ཆགས་པའི་སེམས་དེ་ཆེ་རུ་ཆེ་རུ་འགྲོ་འོང་དུས་ད་ལོངས་སྤྱོད་ཀྱིས་ཆོག་ཤེས་པའི་བློ་དེ་ག་དུས་བསྐྱེད་ཐུབ་ཀྱི་ཡོད་མ་རེད། དེ་ནི་ཇི་ཙམ་ཡོད་ཀྱང་ཆོག་ཤེས་མེད་གསུངས་རེད། བར་དུ་སེར་སྣའི་མདུད་པས་བཅིངས་སེ་དགེ་བའི་ཕྱོགས་སུ་གཏོང་མི་ཕོད། ད་ལོངས་སྤྱོད་ག་ཚད་ཡོད་འོང་དུས་དེ་ནི་ཆགས་སེམས་ཆེ་རུ་འགྲོ་གི་འདུག་ཆགས་སེམས་ཆེ་འོང་དུས་ཆོག་ཤེས་མེད་འགྲོ་གི་འདུག་ད་ཆོག་ཤེས་ཡང་མེད། ཆགས་སེམས་ཡང་ཆེ་འོང་དུས་སེར་སྣ་ཡང་ཆེ་རུ་འགྲོ་གི་རེད། སེར་སྣ་ཆེ་རུ་འགྲོ་འོང་དུས་དེ་ནི་ལོངས་སྤྱོད་ཡོད་རྒྱག་རྒྱུ་དེ་རང་གིས་ཡང་ཟ་བྲ་གི་ཡོད་མ་རེད།

འཁོར་བའི་བསླུ་རྡོ་སྤང་བ་ཡིན་ཟེར་དེ་ཕྱིར་ད་ལོངས་སྤྱོད་ལོངས་སྤྱོད་ཟེར་རྒྱུ་དེ་ད་འཁོར་བ་ལ་བསླུ་བྱེད་ཀྱི་ད་རྒྱུ་ཡི་ནང་ནས་གཙོ་བོ་ཅིག་རེད་འདུག་གསུངས་རྒྱུ་རེད་དེ་འདི་ད་དེ་སྤང་དགོས་ཀྱི་ཡོད་གསུངས་རྒྱུ་རེད། ཁོང་གིས་སྤང་བ་ཡིན་གསུངས་རྒྱུ་རེད། བདུད་ཀྱི་མགོ་སྐོར་དེ་ང་མི་འདོད་གསུངས་རྒྱུ་རེད། ལོངས་སྤྱོད་ལོངས་སྤྱོད་ཟེར་རྒྱུ་དེ་ད་བདུད་ཀྱི་མགོ་སྐོར་ཞིག་རེད་འདུག་ཟེར་བདུད་ཚོ་གིས་མགོ་སྐོར་འོང་དུས་ད་ལོངས་སྤྱོད་ལ། དགའ་བསྡད་རྒྱུ་ལོངས་སྤྱོད་མང་པོ་ཅིག་ཡོང་འདོད་རྒྱུ་དེ་ད་བདུད་ཀྱི་མགོ་སྐོར་རེད་ཀྱི་འདུག་གསུངས་ཡ་དེ་འདི་ད་བདུད་ཀྱི་མགོ་སྐོར་གྱི་ལོངས་སྤྱོད་དེ་ལ་ང་དགའ་གི་མེད་གསུངས་ཀྱི་འདུག་ང་མི་འདོད་ཅེས་གསུངས་པ་ལྟར་འབྱོར་པ་ཇི་ཙམ་དུ་ཆེ་བ་དེ་ཙམ་དུ་སྡུག་བསྔལ་ཆེ་ཞིང། དཔེར་ན་རྟ་གཅིག་ཡོད་ཀྱང་དེ་དགྲས་ཁྱེར་དོགས་རྐུན་མས་རྐུ་དོགས། རྩྭ་གཟན་མ་འཁྱོངས་ཀྱི་དོགས་པ་ད་ཟ་རྒྱུ་རྩྭ་དང་དེ་ཚོ་ཐམས་ཅད་ཀྱི་ད་མི་འདང་གི་དོགས་པ་འདྲ་བོ་དེ་འདྲ་ཀྱི་སྡུག་བསྔལ་ཡང་རྟ་ཙམ་པ་མང་པོ་ཡོད་ཟེར། དེ་བཞིན་དུ་ལུག་གཅིག་ཡོད་ཀྱང་སྡུག་བསྔལ་ཡང་ལུག་ཙམ་ཞིག་ཡོད་ཟེར། ཐ་ན་ཇ་འཁོར་ཞིག་ཡོད་ཀྱང་སྡུག་བསྔལ་ཇ་འཁོར་ཞིག་ཙམ་ངེས་པར་ཡོད་ཟེར།

ད་འཚོ་བ་ཡང་བྱ་ཚོལ་ཟེར་འོང་དུས་དེ་རིང་གང་རག་ན་དེ་ལོངས་སྤྱོད། ད་ནོར་ལ་ཡང་གསོག་འཇོག་མི་བྱེད་པའི་ཆ་དེ་ལ་བྱ་ཚོལ་ཟེར་དགོས་ས་རེད། འཚོ་བ་བྱ་ཚོལ་ལ་བརྟེན་ནས་དམ་པའི་ཆོས་ཁོ་ན་སྒྲུབ་དགོས་སྙམ་དུ་དེ་ནི་སྒོམ་དགོས་ཀྱི་ཡོད་གསུངས་ཡ་རེད། གཉིས་པ། ད་ག་ཚོད་གཉིས་པ་ཟེར་བ་རེད་གཉེན་བྱམས་པ་དང་བྲལ་གྱིས་དོགས་པའི་སྡུག་བསྔལ་ནི་གསུངས་རེད། འཇིག་རྟེན་འཁོར་བའི་སེམས་ཅན་ཐམས་ཅད་རང་ཕྱོགས་ལ་ཆགས། གཞན་ཕྱོགས་ལ་སྡང། ཉེ་དུ་འཁོར་འབངས་གཉེན་དང་མཛའ་བཤེས་ཀྱི་ཕྱོགས་སུ་ལྷུང་བ་ཡིན་པས་ཟེར་རྒྱུ་རེད། ད་སུ་ཡིན་ན་དེ་འདྲའི་རེད་རང་གི་ཕྱོགས་ལ་ནི་ཆགས་སྡོད་དགོས་རེད་གཞན་གྱི་ཕྱོགས་ལ་ནི་རང་བཞིན་གྱིས་ཁོང་ཁྲོ་ཅིག་སླེབས་སྡོད་དགོས་རེད། དེ་ཡིན་དུས་ཉེ་དུ་འཁོར་འབངས་གཉེན་དང་མཛའ་བཤེས་ཀྱི་ཕྱོགས་སུ་ལྷུང་བ་ཡིན་པས་དེ་དག་གི་ཆེད་དུ། དེ་ནི་ད་ལྟ་སྡུག་བསྔལ་ཡང་དུ་མ་ལ་སྤྱོད།

ཡུལ་ཕྱོགས་གཞན་དུ། ཡུལ་ཕྱོགས་གཞན་དུ། འཁྱར་བ། དགྲ་དང་གནོད་པ་ལ་སོགས་པས་ཉེན་པ་ན། དེ་དག་གི་སྡུག་བསྔལ་དེ་རང་ལ་བྱུང་བ་ལས་ཀྱང་ཐུ་ཟེར་བ་རེད། ད་སོ་སོ་གི་ཅིག་གཉེན་བཤེས་ལ། ཞེན་ཆགས་ཆེན་པོ་ཅིག་སྐྱེས་སོང་ན་ད་གཉེན་བཤེས་དེ་ཚོ་ཤི་འགྲོ་དུས་སོ་སོ་རང་ཉིད་ཤི་བ་ནང་བཞིན་གྱི་དེ་འདྲའི་སྡུག་བསྔལ་མྱོང་འོང་གི་རེད། གཉེན་བཤེས་དེ་ཚོ་ད་ལུང་པ་གཞན་དག་འདྲ་བོ་ལ་དེ་འདྲའི་འགྲོ། ལུང་པ་གཞན་དག་ན་ཡོད་པའི་དེ་ནི་དགྲ་བོ་འདྲ་གིས་གནོད་པ་འདྲ་པོ་དེ་འདྲ་བསྐྱལ་བསྡད་ན་སོ་སོ་རང་ལ་གནོད་པ་བསྐྱལ་བ་ནང་བཞིན་གྱི་དེ་སྡུག་བསྔལ་མྱོང་འདུག་གི་རེད་གསུང་རྒྱུ་རེད། དེ་དག་གི་སྡུག་བསྔལ་དེ་རང་ལ་བྱུང་བ་ལས་ཀྱང་ཐུ། ཁྱད་པར་དུ་ཕ་མ་ནི་བུ་ལ་བརྩེ་ཞིང་གདུང་བས། དེ་འཁྱག་གིས་དོགས། ལྟོགས་ཀྱིས་དོགས། སྐོམ་གྱིས་དོགས། ན་དོགས། ན་ཡིས་དོགས། ཤི་ཡིས་དོགས། བུ་ན་བ་ལས་རང་ཉིད་འཆི་བ་འདམ་ནུས་པ་དུ་ནུས་པ་ཙམ་དུ་སྙིང་བརྩེ་ཞིང་དེ་ཡི་ཆེད་དུ་སེམས་ནད་ཁོ་ན་བྱེད་པས་ན། ད་གཉེན་ཉེ་འབྲེལ་ཟེར་རྒྱུ་དེ་འདྲ་བ་སྡུག་བསྔལ་གྱི་རྩ་བ་ཡིན་གསུངས་པའི་དོན་དག་རེད། ད་དཔེར་ན་མ་དང་བུ་གཉིས་ཀྱི་གཉེན་ལས་ལྷག་ཚེ་གཅིག་ད་གཉེན་ཉེ་འབྲེལ་ཟེར་ནས་བཞག་རྒྱུ་ཡོད་མ་རེད་བ། ད་དེ་གཉིས་ཡིན་ན་ཡང་ད་སྡུག་བསྔལ་གྱི་རྩ་བ་ཆགས་སྡོད་ཀྱི་ཡོད་རེད་གསུངས་བཞག་རེད། དེ་བཞིན་དུ་གཉེན་དང་ཉེ་འབྲེལ་བརྩེ་བ་ལ་སོགས་པ་དེ་རྣམས་བྲལ་དུ་དོགས་པའི་སྡུག་བསྔལ་སྤྱོད་པ་ཡིན་ཀྱང། ལེགས་པར་བརྟགས་ན་གཉེན་ཀྱང་གཉེན་དུ་མ་ངེས་ཏེ་ངོ་མ་བསམ་མནོ་གཏོང་བྱེད་དུས་ད་སོ་སོས་ཅིག་རྩ་ཆེན་པོ་རྩི། དེ་ནི་ཞེན་ཅིང་ཆགས་འདུག་གི་ཡོད་རེད་མ་གཏོགས་ངོ་མ་བསམ་མནོ་གཏོང་བྱེད་དུས་གཉེན་ཉེ་འབྲེལ་ཟེར་བ་དེ་འདྲ་ཡང་ཞེན་ཅིང་ཆགས་འོས་པ་གང་ཡང་མ་རེད་གསུངས་རྒྱུ་རེད། གཉེན་གྱིས་གཉེན་དུ་བྱས་ཡོད་མ་རེད་ཟེར་གཉེན་གྱིས།

བྱ་ཚུལ་གྱི་ད། མི་དགེ་བའི་ལས་བྱ་ཚུལ་དུ་མ་ཅན་གྱི་དེ་ནི་ཕ་མས་བསླབ་བསྡད་ཡོད་རེད་གསུང་རྒྱུ་རེད། དེ་བྱས་ཏེ་ད་རང་གི་བུ་རྒྱུད་དེ། དེ་ནི་ངན་སོང་ནས་ཡང་རྩ་ནས་ཐར་རྒྱུ་མེད་མཁན་ངན་སོང་གི་གཏིང་དུ་བྱེད་མཁན་དེ་འདྲ་ཡང་ད་སོ་སོའི་ཕ་མ་དེ་རེད་བསྡད་ཡོད་རེད་ཟེར་རྒྱུ་རེད། དེ་བྱས་ཏེ་བྱས་ཙང་ཕ་མས་བུ་རྒྱུད་ལ་བརྩེ་བས་སྐྱོང་དྲན་ན། ད་སྐྱོང་ལུགས་ག་འདྲས་སྐྱོང་དགོས་ཟེར་ན་རང་གི་བུ་རྒྱུད་ཆོས་ཕྱོགས་ལ་བཀོད་ཐུབ་དགོས་རྒྱུ་རེད། ཆོས་སྒྲུབ་བཅུག་དགོས་གི་རེད། ཐར་བ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཐུབ་པར་བྱེད་བཅུག་དགོས་གི་རེད། དེ་བྱེད་འདོད་ན་ཕ་མའི་བུ་རྒྱུད་ལ་བརྩེ་བ་ལྟར་དུ་བརྩེ་བའི་བརྩེ་ལུགས་དེ་འདྲས་ཡང་ཕྱིན་ཅི་མ་ལོག་པ་ཅན་གྱི་ཡོང་དགོས་གི་རེད། ད་དེ་འདྲས་མ་ཡིན་པ་གི་ཕ་མའི་བུ་རྒྱུད་ལ་བརྩེ་བ་ཞེས་ད་ཕ་མའི་རྒྱུ་རྫས་ཐམས་ཅད་བུ་ལ་སྟེར། བུ་ལ་དེ་ནས་ཆུང་མ་བསུ། ཧ། དེ་བཞིན་དུ་འཁོར་བའི་འཆིང་ཐག་ལ་སྦྲེལ། དེ་སྡིག་པ་མི་དགེ་བའི་ལས་ཚོང་རྒྱབ་སྟངས་སོ་ནམ་བྱེད་སྟངས་ད་སྡིག་པའི་ལས་མང་པོ་ཅན་ཞིག་བསླབ་དེ་ནས་ཕ་མས་བསྐུལ་མ་བརྒྱབ་མཇུག་གཅོད་བྱ་དུས་ད་རང་གི་བུ་རྒྱུད་དེ་དམྱལ་བའི་གཏིང་རྡོ་བྱས་དམྱལ་བ་ལས་ཡར་ཐར་དགོས་ན་ཐར་དུ་མེད་པ་བཟོ་མཁན་དེ་འདྲའི་ད་རྩ་བ་ཕ་མ་ལ་ཐུག་དེའོ་རེད་གསོལ་བྱ་རེད། དེ་དག་ལས་གནོད་ཚབས་ཆེ་བ་དེ་ད་ཕ་མ་གི་སོ་སོའི་བུ་རྒྱུད་ལ། ད་དེ་ནས་བརྩེ་བ་ཕྱིན་ཅི་ལོག་པ་ཅན་ཞིག་གིས། ད་གནོད་ཚབས་བྱེད་པ་ནང་བཞིན། ད་སོ་སོ་ལ་གནོད་པ་ཅན་གྱི་སུ་གཅིག་ཡོད་མ་རེད་གསུང་རྒྱུ་རེད་ཆེ་བ་མེད་ཟེར། བུ་དང་བུ་མོ་ལ་སོགས་པ་ཡང་དང་པོ་ལུས་ཀྱི་བཅུད་འཕྲོག་ཡང་ཕ་མ་ལ་གནོད་པ་བྱེད་ཚུལ་རེད་བུ་རྒྱུད་ཀྱིས་ཕ་མ་ལ་གནོད་ཚུལ་རེད་དང་པོ་ལུས་ཀྱི་བཅུད་འཕྲོག་བར་དུ་ཁ་ཡི་ཟས་འཕྲོག་ཐ་མ་ལག་གི་ནོར་འཕྲོག་ཕ་རོལ་ལ་བརྩེ་བ་བྱས་ཀྱང་ཕར་ལ་བརྩེ་བ་བྱེད་ད་དཔེར་ན།

ཇ་ཐེབ་གཅིག་བྱིན་ན་ཡང་ཁོ་དགའ་དགའ་སྤྲོ་སྤྲོ་བཟོ་ནས་ཁོ་ལ་ངོ་སོ་ཅིག་ཡོད་རེད་གསུང་རྒྱུ་རེད་བྱིན་པའི་དགའ་སྤྲོ་ཙམ་གྱིས་རང་གི་བུ་རྒྱུད་ལ་རྒྱ་དངུལ་རྡོ་ཚད་བྱིན་ཀྱང་ད་ངོ་སོ་ཡོད་མ་རེད་གསུང་རེད་མེད་དེ། ད་འོ་ང་རང་གི་ཨ་ཕའི་རྒྱུ་དེ་ང་རང་གི་ལོས་ཡིན་སྙམ་པ་མ་གཏོགས་བསམ་བློ་ཡོད་མ་རེད་གསུང་རེད། བུ་སྲིང་དང་བུ་མོ་སོགས་ཀྱང་རང་ནོར་ལ། ཧབ་ཐོབ་བྱེད། ད་ཕ་མའི་ནོར་རྫས་ལ་ཧབ་ཐོབ་བྱེད། བྱིན་པ་ལ་ངོ་སོ་མེད། ཡང་བྱིན་ཡང་ཡང་བསླང། ཐ་ན་འཕྲེང་བའི་གྲངས་འཛིན་ཟེར་རྒྱུ་བཅུ་ཤད་རེད་བ། གྲངས་རེ་བཅུ་ཤད་ཟེར་ན་གྲངས་འཛིན་ཚད་ཀྱི་ད་སྔོན་ནས་ལེགས་པོ་ཞིག་ཡོད་ན་ཡང་དེ་ཡང་བསླངས་ནས་ཁྱེར། ལེགས་ན་གཞན་གྱི་དཔལ་བསྐྱེད་ཅིང་རང་ཕྱོགས་ལ་ཕན་པ་མེད། ད་བུ་དང་བུ་མོ་ཟེར་རྒྱུ་དེ།

ད་ལྟ་བུ་དང་བུ་མོ་གི་གཉེན་དེ་གིས་ད་ཕ་མ་ལ་སྡུག་བསྔལ་སྟེར་བའི་ཚུལ་དེ་བཤད་རེད། ད་དེ་མ་ཡིན་པ་གི་གཉེན་གཞན་དག་གིས་ད་སྡུག་བསྔལ་སྟེར་བའི་ཚུལ་བཤད་རྒྱུ་རེད། གཉེན་གཞན་ཐམས་ཅད་ཀྱང་རང་འབྱོར་ཞིང་སྐྱིད་ལ་ཕུན་སུམ་ཚོགས་པའི་དུས་ན་ནི་ཐམས་ཅད་ཀྱིས་ལྷ་བཞིན་དུ་བལྟ། སོ་སོ་ལ་ཅིག་འཇོན་ཐང་ཡོད་རྒྱུ་རྫས་ལོངས་སྤྱོད་ཡོད་ན་ནི།

རྒུད་པར་གྱུར་ན་ནི་ཉེས་པ་ཅུང་ཟད་ཀྱང་མ་བྱས་ཀྱང་ཚུར་ལ་དགྲ་བཞིན་དུ་ལྟ། ཕན་བཏགས་པའི་ལན་དུ་གནོད་པ་བྱེད། དེ་ལྟར་བུ་དང་བུ་མོ་གཉེན་དང་ཉེ་བ་རྣམས་ལ་སྙིང་པོ་ཅུང་ཟད་ཀྱང་མེད་པ་ཡིན་ཏེ། རྗེ་མི་ལས། བུ་དང་པོ་ལྷ་བུ་ཡིད་འོང་པོ། སྙིང་བརྩེ་བའི་སེམས་ལ་བཟོད་གླགས་མེད་ཟེར་རྒྱུ་རེད་དང་པོ་ཕྲུ་གུ་ཟེར་རྒྱུ་དེ་ད་སྙིང་བརྩེ་བ། གི་བཟོད་དགོས་ན་བཟོད་མི་ཐུབ་གི་གི་ལྷ་ཡི་བུ་འདྲ་བོ་ཅན་གྱི་ཡོད་གསུངས་ཡ་རེད། བར་དུ་བུ་ལོན་འདེད་དྲག་པོ་ཐམས་ཅད་བྱིན་ཀྱང་མགུ་དུས་མེད་ད་ཡ་སྤུ་གུ་དེ་ནར་སོང་དུས་ཕ་མའི་རྒྱུ་རྫས་ལ་ད་བུ་ལོན་ཉག་ཉག་བྱས་ནས་ཕ་མའི་རྒྱུ་རྫས་ཐམས་ཅད་བྱིན་ན་ཡང་མགུ་བའི་དུས་མི་འདུག་གསུངས་ཡ་རེད། མིའི་བུ་མོ་དེ་ནང་དུ་ཚུད་བཅུག་གི་འདུག་གསུངས་དྲིན་ཆེན་ཕ་མ་དེ་སྒོ་གི་ཕྱི་ལོགས་ལ་ཕར་ཕུད་འགྲོ་གི་འདུག་གསུངས་ཕྱི་རུ་ཕུད། ཕ་ཡིས་བོས་ཀྱང་ལན་མི་སྟེར་མ་ཡིས་བོས་ཀྱང་ཨང་མི་ཁུག། ཐ་མ་ཁྱིམ་མཚེས་སྙིང་རིང་པོ་ད་ཁྱིམ་མཚེས་ཐམས་ཅད་དང་འགྲས་སྐྱེས། ཁྲམ་པའི་ཁ་ཚིག་བྱས་པས་འཕུང་ཟེར་མི་ཁྲམ་པ་དང་ཁ་མཐུན་པའི་སྒོ་ནས་འཕུང་ཟེར། རང་སྐྱེས་ཀྱི་དགྲ་བོ་སེམས་ལ་གཟན་ཟེར། རང་སྐྱེས་ཀྱི་དགྲ་བོ་དེ་ད་ངོ་མ་བུ་རྒྱུད་ཟེར་རྒྱུ་དེ། ད་ཕ་མ་རང་གི་ལུས་ལ་སྐྱེས་པའི་དགྲ་བོ་ཟེར་བ་ཅན་གྱི་རེད་གསུངས་ཡ་རེད། རང་སྐྱེས་ཀྱི་དགྲ་བོ་སེམས་ལ་གཟན། འཁོར་བའི་ཞགས་ཐག་སྤང་བ་ཡིན། ད་འཁོར་བའི་ཞགས་ཐག་དེ་སྤང་དུས། ད་འཇིག་རྟེན་གྱི་བུ་ཚ་ཐམས་ཅད་ད་མི་ལ་རས་པ་ཁོང་ལ་དགོས་ཀྱི་མེད་གསུངས་པའི་དོན་དག་རེད་འཇིག་རྟེན་གྱི་བུ་ཚ་ང་མི་འདོད་ཅེས་དང། བུ་མོ་དང་པོ་ལྷ་ཕྲུག། འཛུམ་ཁ་མོ། ནོར་གང་དམར་ཁྱེར་བའི་དབང་མོ་ཆེ། ད་ཕ་མའི་ནོར་རྫས་གང་ཡོད་ཡོད་ཐམས་ཅད་ཁྱེར་བའི་དབང་མོ་ཆེ། བར་དུ་ལན་ཆགས་འཁོར་མེད་མ། ཕ་ལ་དངོས་སུ་བསླངས་ནས་ཁྱེར། མ་ལ་ལྐོག་ཏུ་བརྐུས་ནས་ཁྱེར། བྱིན་པའི་ངོ་སོ་མི་བྱེད་པར། དྲིན་ཆེན་ཕ་མར་སྙིང་རླུང་སློང། ད་ཕ་མའི་རྒྱུ་རྫས་ག་ཚད་བྱིན་ན་ཡང་དེ་ལ་ངོ་སོ་མེད་པར་གི། དྲིན་ཆེན་ཕ་མ་ཡིན་ན་ཡང་ད་སྙིང་རླུང་ཡར་སློང་རྒྱུ་བཟོ། ཐ་མ་སྲིན་མོ་གདོང་དམར་མ། ལེགས་ན་གཞན་གྱི་དཔལ་སྐྱེད་མ་ཉེས་ན་རང་གི་བྱུར་སྡུད་མ་ཟེར་ཕ་མ་རང་གི།

གཉེན་འབྲེལ་གི་རིགས་དེ་ཚོ་ལ་ད་ཕན་ཚུན། བྱམས་པའི་སེམས་དང་བརྩེ་བའི་སེམས་བསྐྱེད་ནས་ད་ཆགས་སེམས་ཆེན་པོ་ཅན་གྱི་ཡོང་འགྲོ་གི་ཡ་རེད་ད་ཆགས་སེམས་ཆེན་པོ་དེ་འདྲའི་ཡོང་བ་ག་ཚད་ཆགས་སེམས་ཆེ་དགོས་ན་དེ་འདྲ་བའི་གཉེན་གྱི་གི་རིགས་དེ་ཚོ་ཕན་ཚུན་འབྲལ་འགྲོ་དུས་རང་ལ་སྡུག་བསྔལ་གི་རིགས་མང་པོ་ཅན་གྱི་ཚུར་སྟེར་རྒྱུ་བཟོ་འགྲོ་གི་ཡ་རེད། དེ་བྱས་འོང་དུས་ད་ངོ་མ་ང་ཚོའི་གཉེན་ལ་རང་བཞིན་གྱི་ཆགས་འགྲོ་རྒྱུ་དེ་འདྲས་ཡོང། ད་བསམ་བློ་ལེགས་པོ་གྱི་བཏང་བཞག་དུས། ད་གཉེན་ལ་ཡང་ཆགས་དགོས་པའི་རྒྱུ་མཚན་ཡང་ཅི་མི་འདུག་གསུངས་ཡ་རེད། གཉེན་གྱི་ཡང་དེ་ནས་ཉེས་པའི་ཕྱོགས་ནས་བསམ་བློ་བཏང་བཞག་དུས། གནོད་པ་སྐྱེལ་མཁན་གྱི་དགྲ་བོ་བས་ཀྱང་གཉེན་གྱི་གནོད་པ་དེ་ཆེས་ཆེ་གི་ཡ་རེད། དེ་བྱས་འོང་དུས་ད་རབ་བྱུང་ན་ནམ་མཁས་གར་ཁྱབ་ཀྱི་སེམས་ཅན་ཐམས་ཅད་རང་གི་གཉེན་ཉེ་འབྲེལ། ད་ཕ་མ་མ་གྱུར་པ་གཅིག་ཀྱང་མེད་པ་ལྟར་དུ་བྱས་ནས། ད་འདུ་ཤེས་ཀྱི་དེ་འདྲ་ཅིག་སྐྱེ་ཐུབ་ན་ནི་རབ་མ་རེད། ད་དེ་ལྟ་བུ་ཅིག་སྐྱེ་མ་ཐུབ་ན་ནི་ད་སེམས་ཅན་ཕྱོགས་རེ་བ་གཅིག་ལ་ཞེན་ཅིང་ཆགས་ཕྱོགས་རེ་བའི་སེམས་ཅན་ལ་དེ་ནི་སྡང། དེ་འདྲས་ཀྱི་དེ་ནི་ཆགས་སྡང་གི་ལས་བསགས་པ་དེ་ལ་ད་དགོས་པ་དང་རྒྱུ་མཚན་སྣེ་གཅིག་ཡོད་མ་རེད་གསུངས་ལ་དེ་ཡིན་དུས་ད་སོ་སོའི་ཕ་མ་སྤུན་སྐྱ་ཟེར་ཡ་འདྲ་བོ་དེ་ཚོ་གི་གཉེན་གྱི་ཕྱོགས་དེ་ཚོ་ལའང་ཞེན་ཆགས་དེ་ཕར་བྲལ་བར་བྱེད། ཞེས་བསྐྱངས་ན་དེར་གཉེན་དང་འབྲལ་འགྲོ་བའི་གནས་སྐབས་ནའང་སྡུག་བསྔལ་བཟོད་མི་ཐུབ་པ་འདྲ་བོ་དེ་འདྲའི་ཡང་ཡོང་གི་ཡོད་མ་རེད། གཉེན་ཟེར་རྒྱུ་དེ་གིས་ནི་སོ་སོ་གི་ཆོས་སྒྲུབ་པ་ལ་ཡང་བ་བར་དུ་གཅོད་བྱེད་ཀྱི་ད་གཙོ་བོ་འདྲ་བོ། ངོ་མ་བདུད་བདུད་ཟེར་ན་ཡང་ད་ང་ཚོས་བདུད་ཟེར་ཡ་དེ་ཆོས་སྒྲུབ་པ་ལ་བར་དུ་གཅོད་པར་བྱེད་མཁན་གྱི་བར་ཆད་ཀྱི།

ད་གཉེན་ཉེ་འབྲེལ་གཅིག་གི་རྣམ་པ་ལ་ཁོས་དགའ་མདོག་འདྲ་བོ་དང་བརྩེ་མདོག་འདྲ་བོ་ཅིག་བྱས་ད་ནི་ཁྱོད་དཔེ་ཆ་བལྟ་རྒྱུ་དེ་གཡུག་ཞོག་མཚམས་སྡོད་རྒྱུ་དེ་གཡུག་ཞོག་འདི་བ་ཤོག་དང་ང་གཉིས་ཚོང་མཉམ་དུ་རྒྱབ་མཉམ་འགྲོ་བྱེད་མཉམ་འདུག་བྱེད་མཉམ་ཟ་བྱེད་ཟེར་ནས་གཏམ་སྙན་པོ་ཅིག་བཤད་འོང་དུས་དེའི་དབང་དུ་གྱུར་ནས་སོ་སོའི་ཆོས་ཕྱོགས་ཀྱི་བྱ་བ་ཐམས་ཅད་འོ་དེ་འདྲ་འདོར་འགྲོ་ཚེ་དེ་འདྲས་བྱེད་སྡོད་དགོས་རེད་དེ་བྱེད་འོང་དུས་ངོ་མ་ཁྱོད་ལ་བར་ཆད་རྩོམ་མཁན། གི་ནང་ནས་ད་ནུས་པ་ཆེ་ཤོས་བདུད་དང་འདྲ་བ་དེ་རང་གི་གཉེན་ཉེ་འབྲེལ་ལས་ལྷག་པ་ཅན་ཅིག་ཡོད་མ་རེད། དེ་བྱེད་དུས་ག་དུས་ཡིན་ན་ཡང་ད་ཆོས་པ་རྣམ་དག་ཅིག་ཡིན་ཕྱིན་ཆད་གཉེན་ཉེ་འབྲེལ་ལ་ཡང་འབྲེལ་ཐག་ཆོད་ཐུབ་པ་ཅན་ཅིག་དགོས་ཀྱི་ཡོད་གསུངས་པའི་དོན་དག་རེད། དེ་གི་དེ་ནི་ད་འདྲ་གཉེན་བྱམས་པ་དང་འབྲལ་གྱི་དོགས་པའི་ད་ད་འདྲ།

ད་དེ་ནི་དེ་ལྟ་བུའི་སྡུག་བསྔལ་གྱི་རྣམ་གྲངས་དེ་དག་ཐམས་ཅད་འདོད་པའི་གང་ཟག་ནི་གཅིག་ཙམ་ཡང་འཇིག་རྟེན་གྱི་ཁམས་འདི་ན་མེད་ཀྱང་མི་འདོད་བཞིན་དུ་སྡུག་བསྔལ་དེ་དག་ཁོ་ན་ལ་ལོངས་སྤྱོད།

ད་སྡུག་བསྔལ་མི་འདོད་པ་ཡིན་པ་འདྲ་འདྲ་ཡིན་ན་ཡང། སྡུག་བསྔལ་ཉམས་སུ་མྱོང་འོང་རྒྱུ་ད་མི་འདོད་བཞིན་དུ་དེར་སྡུག་བསྔལ་དེ་ཉམས་སུ་མྱོང་དགོས་ཐུག་གི་རེད་གསུང་རྒྱུ་རེད། དེ་ཕྱིར་མི་འདོད་བཞིན་དུ་སྡུག་བསྔལ་དེ་དག་ཁོ་ན་ལ་དེ་ནི་ལོངས་སྤྱོད་དགོས་ཐུག་བསྡད་གི་རེད་གསུང་རྒྱུ་རེད་མ་གཏོགས་ང་ཚོས་སྡུག་བསྔལ་ལ་ད་ལོངས་སྤྱོད་རྒྱུ་འདི་ཡང་སྡུག་བསྔལ་ལ་དགའ་ནས་ལོངས་སྤྱོད་མཁན་དེ། ད་འཇིག་རྟེན་གྱི་ཁམས་འདི་ན་ལ་སེམས་ཅན་གཅིག་ཀྱང་ཡོད་མ་རེད། དེ་འདི་སེམས་ཅན། མཐོ་དམན། དྲག་ཞན། སུ་ཡིན་རུང། སྡུག་བསྔལ་ཉམས་སུ་མྱོང་འོང་པའི་གནས་སྐབས་ན་མི་འདོད་བཞིན་དུ་དེ་ནི་ཉམས་སུ་མྱོང་བྱ་རིགས་ཅན་གྱི་ཤ་སྟག་ཡིན་གསུངས་ཡག་རེད། སྔོན་གྱི་ལས་དབང་ལས། རྒྱལ་པོའི་མངའ་རིས་དང་ཕྱུག་པོའི་བྲན་འཁོར་ལྟ་བུ། རང་དབང་སྐད་ཅིག་ཀྱང་མེད་པ་མི་འདོད་བཞིན་དུ་དེ་དག་གི་དབང་དུ་གྱུར་ཟེར་ཡག་རེད།

ད་ཅུང་ཟད་ཙམ་ཡང་ཡོད་གི་ཡོད་མ་རེད། མེད་ན་ཡང་ད་མི་ཚེ་དེའི་ངང་ལ་བསྐྱལ་ཐུབ་མཁན་དེ་ད་ལས་ཀྱི་སྟབས་ཀྱི་སྒོ་ནས་དེ་འདྲའི་གི་རྣམ་སྨིན་མྱོང་ཡག་ཅན་ཞིག་ཡོད་སྡོད་དུས་ད་མི་འདོད་བཞིན་དུ་དེའི་འཁོར་ན་གནས་ཏེ་རང་དབང་ཅུང་ཟད་ཀྱང་མེད་པའི་སྒོ་ནས་དེ་སྡུག་བསྔལ་ཉམས་སུ་མྱོང་སྡོད་དགོས་གི་ཡོད་རེད། དེ་བཞིན་དུ་ད་ཕྱུག་པོ་དེ་ཚོ་གི་བྲན་འཁོར་ཟེར་གྱི་རེད། ད་ཕྱུག་པོའི་གཡོག་པོ་རེད། ད་དེ་ཚོ་ལ་ཡང། དེ་ནས་ཕྱུག་པོ་དེ་ཚོ་གི་གཡོག་པོ་བྱ་རྒྱུ་དེའང་དགའ་ཞིང་སྤྲོ་བཞིན་དུ་གཡོག་པོ་བྱེད་གི་རེད་ཟེར་དེ་བྱེད་གི་ཡོད་མ་རེད། བྲན་འཁོར་ཟེར་ན་འདྲ་གཡོག་པོ་བྱེད་འདོད་ཡོད་མཁན་ད་སུ་ཡང་ཡོད་མ་རེད། མེད་ན་ཡང་ད་རང་དབང་སྐད་ཅིག་ཙམ་ཡང་མེད་པར་བྱས་ནས་དེའི་བྲན་འཁོར་ལ་གནས་སྡོད་རྒྱུ་དེའང་ད་ལས་ཀྱི་རྣམ་སྨིན་རེད་གསུངས་རེད་ལས་ཀྱི་སྟབས་ཀྱི་སྒོ་ནས་དེའི་ངང་ལ་མ་གནས་རང་གནས་འདྲ་ཅན་ཞིག་ཆགས་འདུག་གི་ཡོད་རེད་གསུངས་ཡག་རེད། དེ་ཡིན་དུས་དེ་ལྟ་བུའི། དེ་ནས་ད་རྒྱལ་པོ་དཔོན་པོའི། བྲན་འཁོར་ལ་གནས་སྡོད་རྒྱུ་འདྲ་དང་ཕྱུག་པོ་དེ་ཚོ་གི་བྲན་འཁོར་ལ་གནས་སྡོད་རྒྱུ་དེ་ཚོ་ལ་ཡང་རང་དབང་སྐད་ཅིག་ཀྱང་མེད་པར་མི་འདོད་བཞིན་དུ་དེ་དག་གི་དབང་དུ་གྱུར། དེ་དག་གི་བཀའ་ག་རེ་བསྒོ་བ་ཐམས་ཅད་ཉན་སྙིང་མ་བྲོ་བཞིན་དུ་དེ་ནི་ཉན་དགོས་ཐུག་འགྲོ་གི་ཡོད་རེད་གསུངས་རྒྱུ་རེད། ཉེས་པ་ཅུང་ཟད་རེ་ཡི་ཕྱིར་སྡུག་བསྔལ་དུ་མ་སྟེར་ཀྱང་བྱ་ཐབས་བྲལ་ཟེར་རྒྱུ་རེད་ད་རྒྱལ་པོའི་འཁོར་ཟེར་འདྲ་དང་ཕྱུག་པོ་གི་གཡོག་པོ་ཟེར་འདྲ་བོ་དེ་ཚོ་གིས་ད་ཉེས་པ་ཅུང་ཟད་འདྲ་བོ་ལས་ཀ་ལས་ཉེས་འདྲ་བོ་ཅུང་ཟད་ཅིག་ཤོར་སོང་ན་དེ་ནི་ཆད་པ་བཅད་ཀྱི་ཡོད་རེད་རྡུང་རྡེག་བྱེད་ཀྱི་ཡོད་རེད་དེ་བྱས་ཡོང་དུས་ད་ཆད་པ་བཅད་པའམ་ད་རྡུང་རྡེག་བྱེད་པ་སོགས་ཀྱིས་དེ་ནི་ད་འདྲ་སྡུག་བསྔལ་དུ་མ་ཅན་ཞིག་སྟེར་ན་ཡང། ད་དེ་ལས་ཕར་འབྲལ་དགོས་ན་ཡང་འབྲལ་བའི་དབང་ཆ་ཡོད་མ་རེད་གསུངས་ཏེ་བྱ་ཐབས་བྲལ་ཚར་རེད་གསུངས་རྒྱུ་རེད། ད་ལྟ་གསོད་སར་ཁྲིད་ཀྱང་རང་བསམ་གྱིས་འགྲོ་བ་ལས། འབྲོས་པ་ཙམ་ཡང་མི་ནུས་པས་མཚོན་ཟེར་རྒྱུ་རེད། ད་ཅིག་རྒྱལ་པོ་འདྲ་དང་དེ་ནས་དཔོན་པོ་འདྲ་བོ་དེ་ཚོ་གིས་ཆད་པ་བཅད། ཆད་པ་ནང་ནས་ཡང་ད་སྲོག་གི་ད་ཆད་པ་དེ་འདྲ་བཅད་ནས་བསད་ས་ལ་ཁྲིད་འགྲོ་དུས།

ད་འབྲལ་འདོད་ཀྱི་བསམ་པ་མེད་བཞིན་དུ་འབྲལ་དགོས་པ་ཅིག་བྱུང་དུས་དེར་རང་གི་སེམས་ལ་ཡང་ད་སྡུག་བསྔལ་བསམ་གྱིས་མི་ཁྱབ་པ་ཅན་ཅིག་ཡོང་འགྲོ་གི་རེད། དེ་བཞིན་དུ་བཟང་པོའི་གནས་མལ་འདི་རུ་དུས་རྟག་ཏུ་མི་འབྲལ་འདུག་པར་འདོད་ཀྱང་འགྲོ་བར་ངེས་གསུང་རྒྱུ་རེད། ད་བཟང་པོ་གི་གནས་མལ་གསུང་རྒྱུ་རེད་བཟང་པོའི་གནས་མལ་གསུང་དུས་ད་གནས་ཁང་དང། དེ་ནས།